གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་གསུམ། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན་ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཁ་ཉིན་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན་ལྷོ་ཨ་མེ་རི་ཀའི་བྷ་ར་ཟིལ་རྒྱལ་ཁབ་ཀྱི་སའོ་པོ་ལོ་གྲོང་ཁྱེར་དུ་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དོན་ཁང་ངམ། བོད་ཁང་དེ་ས་གནས་གསར་པ་ཞིག་ཏུ་སྤོ་བཤུད་ཀྱིས། དབུ་འབྱེད་རབ་གནས་དེ། ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ། རཏྣ་བཛྲ་རིན་པོ་ཆེ་མཆོག་གིས་གནང་ཡོད་པས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་རེད། བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་སྐབས་ཁུ་སིམ་བཞུགས་པའི་གཤིས་རྒྱུད་དེ་ཉུང་དུ་ཕྱིན་ཡོད་པ། བུད་མེད་ཚན་པས་ངོ་སྤྲོད་གནང་ཡོད། སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་དཀར་ནག་གཉིས་བར་ནང་ཆོས་ཀྱི་ཐོག་ནས་ལྷོ་ཨེ་ཤི་ཡའི་ནང་འགྲན་རྩོད་ཀྱི་གཞི་རྩ་གཙོ་བོ་གསུམ་ཆགས་ཀྱི་ཡོད་པ་སོགས་ཀྱི་སྐོར། བེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་བཀྲ་བཟང་ལགས་ཀྱིས་དགོངས་ཚུལ་གསུངས་ཡོད་པའི་སྐོར། གནས་ཚུལ་ཞིག་དང། དེ་ནས་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་ནེའུ་ཡོག་དང་ནེའུ་ཇེར་སི་ས་གནས་ཀྱི་སྐབས་བཅོ་བརྒྱད་པའི་བོད་ཀྱི་བུད་མེད་ལྷན་ཚོགས་ནས་དབུས་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོའི་མདུན་དུ་ལས་དོན་དམ་འབུལ་ཞུས་གནང་བ་དང་འབྲེལ་དབུས་བོད་ཀྱི་བུད་མེད་ལྷན་ཚོགས་ནས་ནེའུ་ཡོག་ས་གནས་བུད་མེད་ལྷན་ཚོགས་དེ་དངོས་སུ་ངོས་ལེན་གནང་བ་དང་འབྲེལ་བའི་སྐོར་གནས་འདྲི་ཞུས་པ་ཞིག་དང། མཇུག་ཏུ། འོད་ཟེར་ལགས་ཀྱི་གླེང་སྟེགས་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། ཐོག་མར་དེ་གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན། ཕྲན་ལྷུན་གྲུབ་ཚེ་རིང། ཁ་ཉིན་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། ལྷོ་ཨ་མེ་རི་ཀའི་བྷ་ར་ཟིལ་རྒྱལ་ཁབ་ཀྱི་སའོ་པོ་ལོ་གྲོང་ཁྱེར་དུ་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དོན་ཁང་ངམ་བོད་ཁང་དེ་ས་གནས་གསར་པ་ཞིག་ཏུ་སྤོ་བཤུད་ཀྱིས་དབུ་འབྱེད་མཛད་སྒོ་གནང་ཡོད་པའི་གནས་ཚུལ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་བཀོད་པ་གནང་འདུག། དེ་ཡང་ལྷོ་ཨ་མེ་རི་ཀའི་ནང་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དོན་གཅོད་ཁང་ངམ་བོད་ཁང་དབུ་འབྱེད་རབ་གནས་དེ་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ། རཏྣ་བཛྲ་རིན་པོ་ཆེ་མཆོག་གིས་གནང་ཡོད་པ་དང། མཛད་སྒོའི་ཐོག་བོད་ཁང་གི་ཚོགས་མི་རྣམ་པ་ཕེབས་ཞུགས་གནང་ཡོད་པ་རེད་འདུག་ཁ་ཉིན་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ་རཏྣ་བཛྲ་རིན་པོ་ཆེ་མཆོག་སའོ་པའུ་ལོ་གྲོང་ཁྱེར་དུ་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཞབས་སོར་འཁོད་གནང་སྐབས་ལྷོ་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་དང་བོད་ཁང་གི་འགན་འཛིན་གཅིག་ལྕོགས་འཇིགས་མེད་ཚེ་རིང་ལགས་དང། གྲོང་ཁྱེར་དེའི་ནང་ཡོད་པའི་ས་སྐྱའི་ཆོས་ཚོགས་ཀྱི་གནས་འཛིན་བླ་མ་རིན་ཆེན་མཁྱེན་རབ་ལགས་དང་ཆོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཕེབས་བསུ་ཞུས་ཡོད་པ་རེད་འདུག་ལྷོ་ཨ་མི་རི་ཀའི་གྲོང་ཁྱེར་སཱའོ་པའོ་ལོ་ནང་བོད་ཁང་གསར་པ་དབུ་འབྱེད་དང་རབ་གནས་གནང་བའི་གནས་ཚུལ་དེ་ནི་བར་ཛིལ་རྒྱལ་ཁབ་ནང་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དར་སྤེལ་ཐོག་ཆོད་སེམས་བརྟན་པོ་ཡོད་པ་མཚོན་གྱི་ཡོད་ཅིང། བོད་ཁང་གསར་པ་དེ་ནི་བོད་མི་དང། བར་ཛིལ་མི་དམངས་རྣམ་པའི་དབར་ཆོས་དང་རིག་གཞུང་གི་འབྲེལ་ལམ་དར་སྤེལ་ཐོག་ཕན་ཐོགས་ཡོང་རྒྱུ་ཡིན་པ་རེད་འདུག་ལྷོ་ཨ་མེ་རི་ཀའི་གྲོང་ཁྱེར། Sao Paulo། ནང་རྟེན་གཞི་བྱས་པའི་བོད་ཁང་གིས་བོད་ཀྱི་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་དང་དར་སྤེལ་སླད་གསུང་བཤད་ཀྱི་ལས་རིམ་དང། ཟབ་སྦྱོང་དང། རི་མོའི་སྒྱུ་རྩལ་འགྲེམས་སྟོན་དང། སྒོམ་སྒྲུབ་ཉམས་ལེན་སོགས་ཀྱི་ལས་འཆར་ཁག་ཅིག་གོ་སྒྲིག་གནང་རྒྱུ་ཡིན་པ་རེད་འདུག་ཡང་རེས་གཟའ་པ་སངས་ཉིན། ཉི་ཧོང་གི་སྲིད་བློན། Fumio Kishida། མཆོག་ཧྥི་ལི་པིན་སི་རྒྱལ་ཁབ་ཏུ་ཉིན་གཉིས་ཀྱི་རིང་རྒྱལ་དོན་འཚམས་གཟིགས་གནང་སྐབས་ཧྥི་ལི་པིན་སི་གི་སྲུང་སྐྱོབ་ཐོག་རོགས་རམ་དང། དྲག་པོའི་གནད་དོན་ཐོག་གྲོས་མཐུན་ཁག་ཅིག་སྣོལ་འཇོག་གནང་རྒྱུའི་འཆར་གཞི་སྒྲིག་གནང་ཡོད་པ་རེད་འདུག་ད་ཐེངས་ཉི་ཧོང་གི་སྲིད་བློན Kishida མཆོག་ཧྥི་ལི་པིན་སི་གི་རྒྱལ་དོན་འཚམས་གཟིགས་འདིར་ཉེ་བའི་དུས་སྐབས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧ་ཅང་གི་དབང་ཤུགས་ཤུགས་ཆེ་བེད་སྤྱོད་གཏོང་བའི་ཐོག་ནས་རྒྱལ་ཁབ་གཉིས་བར་སྲུང་སྐྱོབ་དང་འབྲེལ་བའི་གནད་དོན་དེ་གལ་གནད་ཆེན་པོར་འགྱུར་གནང་ཡོད་པ་རེད་འདུག་གནད་དོན་འདིའི་ཐད་ཉི་ཧོང་གི་སྲིད་བློན་ཀི་ཤི་ད་མཆོག་གིས་ཧྥི་ལི་པིན་སི་གི་སྲིད་འཛིན Ferdinand Marcos མཆོག་གི་ལྷན་སྲུང་སྐྱོབ་དང་འབྲེལ་བའི་གྲོས་མཐུན་ཞིག་སྣོལ་འཇོག་གནང་རྒྱུའི་གསལ་བསྒྲགས་གནང་རྒྱུ་ཡིན་པ་དང། གྲོས་མཐུན་དེའི་འབྲུ་དོན་ནང་ཉི་ཧོང་དང་ཧྥི་ལི་པིན་སི་རྒྱལ་ཁབ་གཉིས་ཀྱི་དྲག་པོའི་དཔུང་དམག་རྣམས་སྦྱོང་བརྡར་གྱི་ཆེད་ཕན་ཚུན་དཔུང་འཇོག་བྱེད་རེས་དང་སྲུང་སྐྱོབ་ཀྱི་ལས་དོན་ཁག་ཅིག་སྤེལ་ནས་མངའ་ཁུལ་ནང་རྒྱལ་ཁབ་གཞན་གྱིས་བཙན་འཛུལ་མི་བྱེད་པའི་ཐོག་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་ད་ཐེངས་ཀྱི་ཉི་ཧོང་གི་སྲིད་བློན་མཆོག་གིས་ཧྥི་ལི་པིན་སི་རྒྱལ་ཁབ་ནང་གི་རྒྱལ་དོན་འཚམས་གཟིགས་དེའི་སྐབས་ཉི་ཧོང་ངོས་ནས་མངའ་ཁུལ་གྱི་མཐུན་ཕྱོགས་རྒྱལ་ཁབ་ཁག་ཅིག་ལ་དྲག་པོའི་ཐོག་རོགས་རམ་གནང་རྒྱུའི་འཆར་གཞིའི་ཁོངས་ཐོག་མ་དེར་ཧྥི་ལི་པིན་སི་ལ་གནང་རྒྱུ་ཡིན་པ་རེད་འདུག་དེ་བཞིན་ཉི་ཧོང་གི་སྲིད་བློན་མཆོག་གིས་ཉི་ཧོང་དང་ཨ་མི་རི་ཀ་དང་ཧྥི་ལི་པིན་སི་བཅས་པའི་རྒྱལ་ཁབ་ཁག་གསུམ་མནའ་འབྲེལ་གྱི་སྲུང་སྐྱོབ་ཀྱི་འབྲེལ་ལམ་ཞིག་འཛུགས་གནང་རྒྱུའི་དགོངས་པ་ཡོད་པའི་སྐོར་ཉི་ཧོང་གཞུང་གི་དཔོན་རིགས་རྣམས་ཀྱིས་གསུངས་འདུག་ཡང་རེས་གཟའ་པ་སངས་ཉིན་ཧོང་ཀོང་གི་ཁྲིམས་ཁང་ཞིག་གིས་ཧོང་ཀོང་གི་སློབ་ཕྲུག་ཞིག་གིས་རང་ཉིད་ཉི་ཧོང་ནང་མཐོ་རིམ་སློབ་སྦྱོང་གནང་སྐབས་ཧོང་ཀོང་རང་དབང་རང་བཙན་སྐོར་སྤྱི་ཚོགས་དྲ་རྒྱའི་ནང་བཀོད་སྤེལ་བྱས་པར་ཁོང་ལ་རྒྱལ་ཁབ་ལ་ངོ་རྒོལ་གྱི་སྐུལ་སློང་བྱས་པའི་ནག་ཉེས་ཀྱིས་ཟླ་ངོ་གཉིས་རིང་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད་འདུག་གོང་ཞུས་ཀྱི་ཉེས་ཆད་དེ་ནི་ཧོང་ཀོང་གི་དབྱིན་ཇིའི་མངའ་འོག་དུས་སྐབས་ཀྱི་ཁྲིམས་ལུགས་འོག་ཉི་ཧོང་ནང་དྲ་རྒྱའི་ཐོག་སྨྲ་བརྗོད་རང་དབང་བེད་སྤྱོད་བྱས་པར། ཉེས་ཆད་ཕོག་པ་ཆེས་ཐོག་མ་དེ་ཆགས་ཡོད་པ་རེད། དགུང་གྲངས་ཉི་ཤུ་རྩ་གསུམ་ལ་སླེབས་པའི་བུད་མེད་མི་ཀཱ་ཡུའོན་ཡིས། ཁོང་རང་ཉིད་ཉི་ཧོང་གི་མཐོ་སློབ་ཞིག་ནང། ཉིས་སྟོང་བཅོ་བརྒྱད་ཟླ་བ་དགུ་པ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་གསུམ་པ་བར་སློབ་གནང་སྐབས་སྤྱི་ཚོགས་དྲ་རྒྱ། Facebook། དང། Instagram། གཉིས་ཀྱི་ནང་ཧོང་ཀོང་རང་དབང་རང་བཙན་ཡིན་པའི་བརྗོད་བྱ་བཀོད་པར། ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཟླ་མཇུག་ནང་ནག་ཉེས་ངོས་ལེན་གནང་ཡོད་པ་རེད་འདུག་ཧོང་ཀོང་གི་ཁྲིམས་ཁང་ཞིག་གི་ཁྲིམས་དཔོན་ཝིག་ཏོར་སོ་ཡིས་ཁོ་མོར་ནག་ཉེས་ཀྱི་ཁྲིམས་ཐག་བཅད་སྐབས་ཉེས་མེད་རྣམས་ལ་དེ་ལྟར་གྱི་སྐུལ་སློང་མི་བྱེད་པའི་ཆེད་ཁྲིམས་ཆད་དེ་ལྟར་གཏང་དགོས་གྱུར་པའི་སྐོར་བརྗོད་ཡོད་པ་རེད་འདུག་ཉེས་ཆད་ཕོག་པའི་བུད་མེད་མི་ཀཱ་ཡོན་ཡིས་རང་ཉིད་ཉི་ཧོང་ནང་ཡོད་སྐབས་སྤྱི་ཚོགས་དྲ་རྒྱའི་ཐོག་ངོས་རང་ཧོང་ཀོང་ནང་གནས་སྡོད་བྱེད་མཁན་ཞིག་ཡིན། ངོས་རང་ཧོང་ཀོང་རང་དབང་རང་བཙན་རྩོད་ཀྱི་ཡོད་ཅེས་དང། ཧོང་ཀོང་གི་རང་དབང་རང་བཙན་ནི་ལམ་བུ་གཅིག་ཤོས་དེ་ཡིན་པ་རེད་ཅེས་བཀོད་ཡོད་པ་རེད་འདུག་ཁོང་མོའི་ཁྲིམས་རྩོད་པས་ཁོང་མོའི་སྤྱི་ཚོགས་དྲ་རྒྱའི་ནང་གི་གནས་ཚུལ་དེ་དག་ཁོང་མོ་ཉི་ཧོང་ནང་ཡོད་སྐབས་བྲིས་པར་བརྟེན་ཧོང་ཀོང་གི་ཁྲིམས་ཁང་གི་ཁྲིམས་ཀྱི་ཁྱབ་ཚད་མེད་པའི་སྐོར་རྩོད་པ་བརྒྱབ་པ་དེར་ཁྲིམས་ཁང་དེས་ངོས་ལེན་བྱས་མེད་པ་རེད་འདུག།

བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་སུ་ཡོད་པའི་བུད་མེད་ནུས་སྟོབས་གོང་འཕེལ་ཚན་པ་ཡི་གོ་སྒྲིག་འོག་འདི་ཚེས་གསུམ་ཉིན་བཞུགས་སྒར་རྡ་རམ་ས་ལར་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་འགན་ཁུར་གནང་མཁན་དང་དོ་དབྱིངས་ཡོད་མཁན་མི་གྲངས་དྲུག་ཅུ་ལྷག་ལྷན་བཞུགས་ཐོག་དེ་སྔ་བོད་མིའི་སྒྲིག་འཛུགས་ཀྱིས་གཏན་འབེབས་གནང་བའི་བུད་མེད་ནུས་སྟོབས་གོང་འཕེལ་སྲིད་ཇུས་ལ་དཔྱད་ཞིབ་དང། ལྷག་དོན་དུ་དུས་དང་མཐུན་པའི་སྒོ་ནས་བུད་མེད་ནུས་སྟོབས་གོང་འཕེལ་དང་འབྲེལ་བའི་ལས་གཞི་གསར་པ་ཇི་སྤེལ་སོགས་དང་འབྲེལ་བའི་ཉིན་གྲངས་གསུམ་རིང་གི་ཚོགས་འདུ་ཞིག་བསྐོང་ཚོགས་གནང་ཞིང་སྐབས་དེར་ཚན་པ་དེ་ཉིད་ཀྱི་འགན་འཛིན་ཚེ་རིང་སྐྱིད་ལགས་ཀྱིས། འདས་པའི་ལོ་ངོ་དྲུག་གི་ནང་བུད་མེད་ནུས་སྟོབས་གོང་འཕེལ་ཚན་པའི་ངོས་ནས་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་ཐོག་ལམ་སྟོན་ཡིག་ཆ་འགྲེམས་སྤེལ་ལ་སོགས་པའི་ལས་གཞི་མང་དག་ཅིག་སྤེལ་ཡོད་པ་གསུངས་ཤིང་ད་ལྟའི་ཆར་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ལ་རྩུབ་སྤྱོད་དང་བཙན་གཡེམ་གྱི་གནད་དོན་གླེང་བའི་སྐབས་ཁུ་སིམ་བཞུགས་པའི་གཤིས་རྒྱུད་དེ་ཡང་ཉུང་དུ་ཕྱིན་ཡོད་པ་འགྲེལ་བརྗོད་གནང་བྱུང། ད་ལྟ་ལོ་ཤས་ནང་ལོགས་ལ་ང་རང་ཚོའི་ཚན་པ་ཡིན་ནའི་རེད་གཞུང་འབྲེལ་མ་ཡིན་པ་ཚོགས་པ་གཞན་པས་ཀྱིས་ལས་འགུལ་མང་པོ་ཞིག་སྤེལ་ཡོད་ཙང་དེར་བརྟེན་བྱས་སྤྱི་ཚོགས་ནང་ལོགས་ལ་བཙན་གཡེམ་དང་རྩུབ་སྤྱོད་སྒང་ལ་གླེང་མོལ་བྱས་ལ་མ་འཚེར་ཡ་དང་ཨ་ནི་དེའི་སྒང་ལ་དཀའ་ངལ་ཆེ་དེ་ངས་གང་ཟག་དེ་ཚོ་ནས་ཞུམ་ནས་མ་བཞུགས་པ་བྱས། ཨ་ནི་ཞུ་གཏུག་བྱེད་སའི་གི་ཨ་ནི་ང་ཚོ་རོགས་པའི་འབྲེལ་ལམ་ཡིན་གསར་འཛུགས་གནང་ཡོད་དུས་བྱས་ཙང་དེ་གི་ག་རེ་བྱུང་གི་འདུག་ལབ་པ་ཡིན་ན་སྤྱི་ཚོགས་ནང་ལོ་དེ་འདྲའི་གནད་དོན་རིགས་ལ་ངོ་ཚ་དང་ཁ་ཁུ་སིམ་པོ་མ་བཞུགས་པ་བྱས་ར་འདི་བྱ་གི་འདུག་བྱས་ཙང་རང་འདི་ཆ་ལ་ང་ཚོ་སྤྱི་ཚོགས་ནང་ལོ་གནད་དོན་དེ་འདྲའི་རིགས་རྩ་བ་ཉིད་ནས་ཡོད་མ་རེད་ལབ་པ་ཡིན་ན་ཨ་ནི་དེ་ནོར་གོ་རེད་ཁ་ཅིག་ལབ་ན་ང་ཚོ་སྤྱི་ང་རང་ཚོས་གི་ཉམས་ཞིབ་གནང་ཡོད་ན་རེད་ཨ་ནི་རོགས་པའི་འབྲེལ་ལམ་ནང་ལོ་ནས་ང་ཚོ་ལ་ཨ་ནི་གསལ་བོ་ཅིག་གླེ་ཡོད་ར་ང་ཚོ་སྤྱི་ཚོགས་དེ་འདྲའི་གནད་དོན་བྱུང་གི་ཡོད་བ། སྐབས་དེར་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཚོགས་འདུའི་དབུ་འབྱེད་མཛད་སྒོའི་སྐུ་མགྲོན་གཙོ་བོར་ཆེད་ཕེབས་ཀྱིས་གསུང་བཤད་གནང་བའི་ནང། བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་བུད་མེད་ནུས་སྟོབས་གོང་འཕེལ་དེ་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་བྱེད་མུས་ཡིན་པའི་ཁར། ད་རེས་ཚོགས་འདུ་དེའི་བརྒྱུད་ནས་སྲིད་ཇུས་གསར་པ་ཞིག་གཏན་འབེབས་གནང་ཐུབ་པའི་རེ་བ་དང་ཡིད་ཆེས་ཡོད་པ་གསུངས་ཤིང་ལས་འཆར་དང་འབྲེལ་བའི་ཁྲིམས་སྒྲིག་ག་རེ་གཏན་འབེབས་གནང་བ་ཡིན་ནའང་བོད་མིའི་སྤྱི་ཚོགས་ཀྱི་གནས་སྟངས་དང་ས་གནས་ཀྱི་ཡུལ་ཁྲིམས་གཉིས་གཙོ་བཟུང་དགོས་གལ་ཆེ་བའི་སྐོར་གསུངས་སོང།
ཨ་ནི་བཀའ་ཤག་འདིའི་གི་དུས་འདི་ལ་ཡང་ང་ཚོས་ཁྲིམས་དང་སྒྲིག་གཞི་ངོ་བོ་ཐོག་ནས་ནི་ས་གནས་སོ་སོ་སུ་ལ་ཡུལ་ཁྲིམས་དང་མཐུན་པ་བྱས་ང་ཚོས་གནས་སྟངས་དང་མཐུན་པ་བྱས་ལག་བསྟར་གི་བྱེད་འོས་པ་ཅིག་བྱས་ནི་མ་འོངས་པར་འགྲོ་སོང་ཆེན་པོ་ཞེ་པོ་ཅིག་འགྲོ་མ་དགོས་ཡ་ད་རྒྱུན་གནས་ཐུབ་ཡ་ཅིག་དགོས་ཀྱི་ཡོད་རེད་མ་གཏོགས་ཅིག་ཡང་ང་ཚོ་ལས་གཞི་གསར་པ་རེ་རེ་རེ་སྤེལ་ཡོང་དུས་ཙམ་པ་ག་དུས་ཡིན་ནས་འགྲོ་སོང་མང་པོ་ཞེ་པོ་ཞིག་ཐེ་བ་བཏང་དགོས་ཡ་བྱས་ནི་མ་འོངས་པ་ད་དེ་རིང་སྒང་ལ་ཁོ་རོགས་ཚོགས་ཡོད་པའི་སྒང་ལ་འགྲིག་གི་ཡོད་རེད་པ་ཡང་མ་འོངས་པ་ཅིག། རྒྱུ་རྐྱེན་ག་རེ་ཡིན་ནའང་འཕྲད་མི་སྲིད་པ་མ་རེད། དེ་འདྲའི་ཅིག་གི་སྐབས་ནས་ཡང་དཀའ་ངལ་འདྲ་བོ་འཕྲད་པ་ཡིན་ན་ཡང་དེ་དུས་མཚམས་པ་ལ་ཡང་ཅིག་རྒྱུན་གནས་ཐེབས་ཐུབ་མ་ཐུབ་ཀྱི་དཀའ་ངལ་འདྲ་བོ་དེ་འདྲས་འཕྲད་མ་དགོས་ཡག་ད་ལྟ་ནས་བསམ་བློ་བཏང་ཐུབ་པ་འདྲ་བོ་བྱུང་བ་ཡིན་ན་ཕན་ཐོགས་ཆེན་པོ་ཡོང་གི་རེད་བསམ་གི་འདུག། ཡང་སྐབས་དེར་བོད་མིའི་ཁྲིམས་ལུགས་རིག་པའི་མཐུན་ཚོགས་ཀྱི་ཁྲིམས་རྩོད་པ་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་བུད་མེད་ལ་རྩུབ་སྤྱོད་དང་བརྩེ་མེད་འགོག་ཐབས་སོགས་ཀྱི་གོ་རྟོགས་ལས་འགུལ་དེ་དང་པོ་སོ་སོའི་ཁྱིམ་ཚང་ནས་འགོ་འཛུགས་གནང་སྟེ་མ་འོངས་པར་རྩུབ་སྤྱོད་དང་འབྲེལ་བའི་གནས་ཚུལ་རིགས་འཕྲད་སྐབས་ཁ་གསང་པོའི་ཐོག་ནས་གསུང་ཐུབ་པ་བཟོ་དགོས་གལ་ཆེ་བའི་སྐོར་གསུངས་བྱུང། ཡང་ས་རཱ་མཐོ་སློབ་ནས་ཡིན་པའི་བསྟན་འཛིན་སྒྲོལ་དཀར་ལགས་ཀྱིས་ཚོགས་འདུ་དེ་ནི་དམིགས་བསལ་བུད་མེད་ཚོར་གལ་འགངས་ཆེན་པོ་ཆགས་ཀྱི་ཡོད་ནའང་སྐྱེས་པ་ཕོ་ཡང་གང་མང་མཉམ་ཞུགས་བྱས་པ་ཡིན་ན་སྤྱི་ཚོགས་ཀྱི་གནས་སྟངས་ཡར་རྒྱས་འགྲོ་བར་ཕན་ཐོགས་ཡོད་པའི་དགོངས་ཚུལ་གསུངས་ཀྱི་འདུག། རྒྱ་ཆེ་ཤོས་ནས་བསམ་བློ་བཏང་ན་འདི་ལ་ལས་ཀ་ག་འདྲ་ཅིག་བྱེད་ཡིན་ནས་བུ་དང་བུ་མོ་འདི་གཅིག་མཚུངས་ཅིག་བལྟ་བྱེད་ལ་མིག་དཔེ་ལྟ་སྟངས་ཡིན་ནས་རེད་སྐད་ཆ་བཤད་སྟངས་ཡིན་ནས་རེད་ད་གུས་ཞབས་དང་མཚོན་པ་ཡིན་ནས་ག་འདྲ་ཟེར་ནས་ད་བུ་མོ་ལབ་ན་ཏིས་མར་འགྲོ་ད་བུ་ལབ་ན་ཏིས་ཞིག་ཁ་ལོར། གར་དྲི་ནས་ཏིས་ཞིག་ཁ་ལོར་གོ་ནས་ཐུ་ཨ་སྒྲེབ་འགྲོ་ད་ཨ་འདྲེ་འགྲོ་མ་ཡིན་པ་ཚང་མ་གཅིག་མཚུངས་ཐོག་ནས་ནི་གུས་ཞབས་བྱས་ད་ཨ་འདྲོ་ལི་ཅི་ནས་ཡག་པོ་རེད་བསམ་གི་འདུག། གཞན་ཡང་ཐེངས་འདིའི་ཚོགས་འདུ་དེ་ནི་ཨ་མི་རི་ཀའི USAID ཞེས་པའི་རོགས་ཚོགས་དང་རྒྱལ་ཡོངས་དམངས་གཙོ་ལྟེ་གནས་ཁང་གཉིས་ཀྱི་མཐུན་སྦྱོར་འོག་གོ་སྒྲིག་གནང་བ་ཞིག་ཡིན་པ་དང་ཚེ་རིང་སྐྱིད་ལགས་ཀྱིས་ད་ལྟའི་བོད་མིའི་སྤྱི་ཚོགས་ཁྲོད་དཀའ་ངལ་ཆེ་ཤོས་ཤིག་ནི་རྩུབ་སྤྱོད་དང་བཙན་གཡེམ་འགོག་ཐབས་དང་འབྲེལ་བའི་ཁྲིམས་སྒྲིག་གི་གོ་རྟོགས་ཁ་གསལ་མེད་པའི་རྐྱེན་གྱིས་དཀའ་ངལ་དང་གནོད་འཚེ་ཕོག་ཡུལ་གང་ཟག་ཚོར་དྲང་བདེན་གྱི་ཐག་གཅོད་ཅིག་ཡོང་གི་མེད་ཚུལ་འགྲེལ་བརྗོད་གནང་བྱུང་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།
གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་གནས་སྡོད་འཆི་མེད་གཡུ་སྒྲོན་ལགས་ནས་བོད་པའི་ཕོ་མོ་འབྲེལ་མཐུད་ཀྱི་དྲ་ལམ་བརྒྱུད་སྤྱི་ཚོགས་ཞབས་ཞུའི་ལས་དོན་ཆེད་བཙུགས་གནང་དགོས་པའི་རྒྱུ་མཚན་དང་འབྲེལ་མཐུད་བྱེད་ཕྱོགས་ཀྱི་བརྒྱུད་རིམ་སོགས་ཀྱི་སྐོར། རིན་ཆེན་ཆོས་སྒྲོན་ལགས་ནས་ཁོང་ལ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་གནང་གི་རེད། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནང་ལ་བཞུགས་མཁན་འཆི་མེད་གཡུ་སྒྲོན་ལགས། ཐོག་མར་ང་ཚོའི་གཞུང་འབྲེལ་མ་ཡིན་པའི་ཚོགས་པའི་གི་ལེ་ཚན་འདི་ནང་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་བ་དང་སྦྲགས་འཚམས་འདྲི་ཞུ་གི་ཡིན། བཀྲ་ཤིས་བདེ་ལེགས་ཨ་ནི་ང་རང་ལ་ད་མི་ཚེ་གི་སྐོར་ལ་འགྲོ་སྟངས་དང་འདི་ཚོ་གི་འགྲེལ་བཤད་དམིགས་བསལ་གྱིས་རྒྱག་པའི་གོ་སྐབས་གནང་བ་དེ་ལ་ཐུགས་རྗེ། ལགས་ལགས་སོ་ད་ལྟ་ཁྱེད་རང་གིས་རོབ་ཙམ་ད་གསུངས་སོང་བརྗོད་གཞི་འདི་བྱས་ཙང་མི་ཚེ་ཟེར་གཅིག་གི་དྲ་རྒྱའི་གི་ཐོག་ནས་ཁྱེད་རང་གི་ཅིག་སྤྱི་ཚོགས་ཞབས་ཞུ་ཅིག་གནང་གི་འདུག་ག་མི་ཚེ dot com རེད་ཤག་ད་དྲ་རྒྱའི་གི་ཐོག་ནས་བྱས་ཨ་ནི་དེའི་འབྲེལ་མཐུད་གནང་མཁན་ཅིག་ཡིན་པ་འདྲ་དེ་འདྲ་སོང་ཙང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོ་ཁྱེད་རང་མི་ཚེ dot com ཟེར་ད་དེ་མི་ཚེ་ཟེར་དེ་གི་འབྲེལ་མཐུད་དེ་བཟོ་གནང་དགོས་ཡག་གི་དགོས་པ་རྒྱུ་མཚན་ག་རེ་གཟིགས་གནང་ཡོད་མེད་དང་ཨ་ནི་ག་དུས་འགོ་བཙུགས་གནང་ཡོད་མེད་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལགས་སོ་ད་ང་ཚོ་མི་ཚེ་ལབ་དུས་ཚིག་འདི་ཁོ་རང་མི་ཚེ་གཅིག་གི་རོགས་པ། དགའ་རོགས་ལབ་པ་རེད་ད། མི་ཚེ་སྐྱེལ་རོགས་ལབ་པ་འདི་འདྲས་ཀྱི་འཚོལ་གྱི་ལམ་ཁ་འདི་ག་འདྲས་བྱས་ནི་འགོ་བཙུགས་ཡིན་ང་རང་གི་བསམ་བློ་འཁོར་སྲོལ་ལབ་ན་ད་ང་རང་ཕྱི་ལུང་པ་ལ་སླེབས་ནི་ལོ་ངོ་ཉི་ཤུ་སླེབས་འགྲོ་འདུག་ཨ་ནི་སྤུ་གུ་ཚོ་འཚར་ལོངས་བྱེད་འདུག་ཨ་ནི་ད་སེམས་ཁྲལ་འདྲ་བོ་ཅིག་སླེབས་ཀྱི་འདུག་རོ། སྤུ་གུ་ཚོ་ཕྱི་རྒྱལ་ཁབ་སླེབས་ཡོད་རེད་ཕྱི་རྒྱལ་ཁབ་ང་ཚོ་བོད་པ་ནི་ཉུང་ཉུང་རེད་ཨ་ནི་བོད་པ་ཚོ་ད་དེང་སང་གོ་སྐབས་ལ་ལྟ་ནི་ཨ་ནི་ཕྱི་རྒྱལ་ག་བ་ག་ས་ལ་ཐོར་བསྡད་ཀྱི་ཡོད་རེད་ཨ་ནི་ང་རང་གི་མིག་མཐོང་ས་ལ་ང་རང་སྤུ་གུ་གསུམ་མཐོང་གི་འདུག་རོགས་ད་འདི་ཚོ་ཕྱི་རྒྱལ་དུ་བོད་པ་རང་ལ་བསྡད་ཀྱི་ཡོད་ན་ག་འདྲས་ཆགས་ཀྱི་ཡོད་ན་སེམས་ཁྲལ་ཤུགས་ཆེན་པོ་ཅིག་ཆགས་པ་བྱེད་ཨ་ནི་འདི་སྒང་ལ་དེང་དུས་ཀྱི་དུས་རབས་འདི་ད་ག་ལ་བར Gadget གི World ཡིན་འདུག་ག་ལ་མི་མང་ཆེ་ད་ཁ་པར་དེ་འདྲ་མགོ་འཐོམ་བསྡད་ཀྱི་ཡོད་རེད་ཨ་ནི་འདི་གི་ཡག་པོ་དང་སྡུག་ཅག་གཉིས་ཆ་ཡོད་རེད་ཨ་ནི་ཡག་ག་འདི་ག་རེ་རེད་ལབ་ན་ད་ང་ཚོ་བོད་པ་ཐ་རེ་ཐོ་རེ་སྤུ་ར་གྲམ་བསྡད་རྒྱུ་འདི་ཡང་ཚ་རུག་རུག་བཟོ་བ་ལ Gadget གིས་དཔེ་ཕན་ཐོགས་གི་འདུག་རོགས་ད་འཕྲུལ་ཆས་ཨ་ཡི་ནི་སྲུང་འཁོར་བ།

དཀའ་ངལ་ད་ག་རང་རེད་ད། ཕྱི་རྒྱལ་ནི་སླེབས་ཡོང་དུས། མི་ཚེ་གི་མཐུན་རྐྱེན་འདི་ཡག་ག་ཡོད་དུས་ག་བ་ཡིན་ན་ཡག་ག་འགྲོ་གི་རེད་ཡིན་ནའང at the same time བོད་པ་བརླག་འགྲོ་ཡག་གི་རྩ་བ་གང་ཐུག་ཐུག་ག་ལ་ཨ་ནི་འདི་འདྲས་ཅིག་ལ་བརྟེན་ནི་ངེད་ཀྱིས་མི་ཚེ dot com ལབ་ཡག་འདི་བཙུགས་ཡིན། ལགས་ལགས་སོ། འདི་སོང་དུས་མི་ཚེ dot com ཟེར་འདི་གཅིག་དང། གཅིག། ཕོ་མོ་གི་བུ་དང་བུ་མོ་གཞོན་སྐྱེས་ཀྱི་གཉེན་སྒྲིག་གི་དེ་འདྲས་ཙམ་མ་ཡིན་པའི་གི་ཡང། ལས་དོན་གཞན་པ་ད་མི་ཚེ dot com ཟེར་ཁྱེད་རང་བཙུགས་གནང་དགོས་ཡག་དེ་ད་ད་བོད་པའི་སྤྱི་ཚོགས། ཆུ་འཇུས་ཀྱིས་གང་ལགས་ཏོག་དབྱིབས་དམིགས་བསལ་ཏོག་དབྱིབས་ཀྱི་ནད་ཡམས་ཀྱི་སྐོར་ལ་ཡང་ནང་མི་གཅིག་ཡིན་ནའི་ཁེར་རྐྱང་བསྡད་དགོས་ཡ་འདྲ་པོ་གཅིག་དང་ཡང་དེའི་ནང་ལ་གཅིག། ཁྱིམ་ཚང་གཅིག་ནས་མི་གཅིག་ན་པ་ཡིན་ན་པས་ཁེར་དེ་འདྲའི་དངོས་གནས་ལུས་སེམས་གཉིས་ཀ་གི་དཀའ་ངལ་ད་ལོ་གསུམ་མ་ཟིན་ཙམ་བྱུང་བ་རེད་དེང་སང་དེ་ལྷུར་ཕྱིན་ཡོད་རེད། ཡིན་ནའི། ཀྱང་ད་ད་མི་ཚེ་ཟེར་འདི་གི་དྲ་རྒྱ་ཡིན་ནའི་ད་འཕྲུལ་ལས་ཀྱི་འདིའི་ནང་ནས་སྤྱི་ཚོགས་ཀྱི་ལས་དོན་ག་རེ་ག་རེ་སྤེལ་གནང་གི་ཡོད་རེད་དེ་ཡང་བལྟས་གསལ་ཁ་བཏོན་བྱས་ང་ཚོ་གསན་མཁན་རྣམ་པ་ཚོ་ངོ་སྤྲོད་ཤིག་གནང་བ་ཡིན་ན།
འདི་རེད་ང་ཚོ་གི་མི་ཚེ dot com ནང་ལ་ང་རང་གི་ཤུགས་ཆེ་གཉིས་བ་འདི་སེམས་ཁམས་རིག་པ་རེད་སེམས་ཀྱི་དཀའ་ངལ་ཡོང་ཡས་འདི་འདི་ཡིན་འདུག་ག་ལ་ད་ང་བུ་དང་བུ་མོ་ལོ་ལ་མ་ལྟོས་པ་ལོ། ཆུང་ཆུང་ཡིན་ན་རེད་ཆེན་པོ་ཡིན་ན་རེད་ད་ལོ་བདུན་ཅུ་ཡིན་ན་རེད་དྲུག་ཅུ་ཡིན་ན་རེད་ལྔ་བཅུ་ཡིན་ན་རེད་སུམ་ཅུ་བཞི་བཅུ། ཚང་མ་སེམས་ལ་ཞི་བདེ་སེམས་པ་སྐྱིད་པོ་ག་བ་ཕྱོགས་ལ་བསྡད་ཡོད་ན་དེ་ཚོ་ཚང་མ་ལ་ནི་རོགས་པ་བུ་ཡིན་ན་བུ་མོ་བུ་མོ་ཡིན་ན་བུ་ཨ་ནི་ཁྱོ་ག་སྐྱེ་དམན་ཁ་ཤས་གྲོངས་འདི་དགའ་རོགས་གྲོངས་འགྲོ་མཁན་ཡོད་རེད་ཁ་ཤས་ཁ་ཁ་ཆགས་བསྡད་ཡོད་རེད། དེ་ཚོ་ལ་ཨ་ནི་ངེད་ཀྱིས་ད་མི་ཚེ་ད་འདི་ལ་རོགས་དགའ་ཡ། ད་ལོ་ཏིག་ཙམ་ལོ་ལྔ་བཅུ་བརྒལ་ཚར་བ་ཅིག་ལ་དགའ་རོགས་ལབ་ཀྱི་མ་རེད་ད་འདི་ལ་ཚེ་རོགས་འདྲ་བོ་ཅིག་ལ་ཡ་དང Companionship ལབ་ཀྱི་ཡོད་རེད་ཟ་རོགས་འཐུང་རོགས་འགྲོ་རོགས་སྐད་ཆ་བཤད་ས། སེམས་ཀྱི་དཀའ་ངལ་བཤད་ས་འདྲ་བོ་ཅིག་ཆགས་འདུག་ག་ལ། ད་ཕོ་གསར་མོ་གསར་གཞོན་གཞོན་ལོ་སུམ་ཅུ་བཞི་བཅུ་ཡིན་ན་ད་ཁོང་ཚོ་གི་ད First Partner ཡིན་འདུག་ག་ལ་ད་སེམས་ཀྱི་སྐད་ཆ་རྐྱང་རྐྱང་སྙིང་གི་རོགས་ཁོང་ཚོ་ལ་ཨ་ནི་དགའ་རོགས་ཅིག་དགོས་གོ་རེད་ད་ང་ཚོ་མི་ལོ་ཏིག་ཙམ་ཡར་སླེབས་འདུག་ག་ལ། སེམས་ཀྱི་དཀའ་ངལ་འདི་ནས་བྲལ་ཐབས་འདི་ད་ང་ཚོ་ལ་སྐད་ཆ་བཤད་རོགས་ཅིག་དང་མཉམ་དུ་བསྡད་རོགས་ཅིག Companionship ཅིག་ཡོད་ན། ཨ་ནི་ང་ཚོ་ཡང་འདིའི་སྡུག་བསྔལ་དེ་ཏིག་ཙམ་གྱོད་རོགས། འདི་ཡིན་འདུག་ག་ལ། ང་ཚོ་ལ་ལོ་གི་ཚད་ཡོད་མ་རེད། ཨ་ནི་འདི་ནང་ལ Website ལ་འགྲོ་བ་འདྲ་བྱས་ན་ལོ་གི་ཚད་མེད་པ་བྱས་ཨ་ནི་བུ་ཡིན་ན་བུ་མོ་གཅིག་བུ་མོ་ཡིན་ན་བུ་གཅིག་འཚོལ་ཡ་བྱས། འདུག་ག་ལ་ཨ་ནི་ཚོགས་མི་གཅིག་བཟོ་དགོས་དགོས་རེད་ཨ་ནི་སོ་སོ་གི་མིང་བྲིས་ཨ་ནི། འདི་ནང་ལ་ད་དངུལ་མ་གཏད་ནས་ཚོགས་མི་བྱེད་ཡ་དངུལ་གཏད་ནས་ཚོགས་མི་བྱེད་ཡ་ཡོད་རེད་ད། དངུལ་གཏད་ནས་ཚོགས་མི་བྱས་པ་འདྲ་བྱས་ན་ད་འདི་ལ་འབྲས་བུ་གཅིག་ཐོན་གྱི་རེད་ག་ཅི་ལབ་ན། དངུལ་གཏད་པ་འདྲ་བྱས་ན་ཨ་ནི་རང་བཞིན་མེད་བ་སོ་སོ་དེ་སྦུག་ལ་ཚུད་འགྲོ་འདུག་ག་ལ་ཨ་ནི་དེ་ག་ལ་འཕྲུལ་ཆས་དེ་གི་ལས་ཀ་ཡག་པོ་བྱེད་ཀྱི་རེད་བ་སོ་སོ་ཕར་ཕྱོགས་དེ་ད་བུ་མོ་ཅིག་ཡིན་ན་བུ་འཚོལ་མཁན་འགྲོ་ན་དངུལ་གཏད་ནས་ཨ་ནི་སོ་སོ་མིང་བྲིས་ལོ་བྲིས་སོ་སོ་བསྡད་ས་ས་གནས་གི་མིང་བྲིས་ལས་ཀ་ག་རེ་བྱེད་ཀྱི་ཡོད་ཨ་ནི་བུ་ཡིན་པས་བུ་མོ་ཡིན་འདི་ནང་ལ་པར་བླུག་ས་ཡོད་རེད་པར་དེ་ཡིན་ཅིག་མིན་ཅིག་པར་ཅིག་བླུག་དགོས་འདུག་རེད་བ་ཨ་ནི་ཞེ་མེད་ན་ང་ཚོ་བོད་པ་གི་མིང་དེ་ག་ཅི་ལབ་ན

ང་རང་ཁྱོད་རང་མཉམ་འདི་ག་ལ་རེད་དབྱིན་ཇི་གི like button ལབ་ན་བོད་པ་གི་ད་སོ་སོ་དགའ་རྟགས་ཅིག་བརྒྱབ་ན་ཨ་ནི་ཕར་ཕྱོགས་ཚོ་གི་ཡ་ཚུར་དགའ་རྟགས་ཅིག་བརྒྱབ་ན་ཨ་ནི་ཁོང་ཚོ་གཉིས་ཕར་ཚུར་སྐད་བཤད་ཡ་སོ་སོ་གི་ཕར་ལ་དགའ་རྟགས་བརྒྱབ་ཕར་ཕྱོགས་དེ་གི་ལན་མ་སླེབས་པ་འདྲ་བྱས་ན་ཨ་ཕར་ཕྱོགས་གི་ཨ་ནི་གནས་ཚུལ་དེ་ཚང་མ་མཐོང་གི་མ་རེད།

བཅུ་དང་ལྔ་འདྲ་བོ་ཅིག་རེད། ད་དགའ་རྟགས་ཕར་རྒྱབ་ན་ནི་ཚུར་གྱི་དགའ་རྟགས་རྒྱབ་ནི་ཨེ་ན་ནི་ཚུར་ལན་རྒྱབ་ཐུག་རོ་ཨ་ནི་ཕར་ཚུར་སྐད་ཆ་བཤད་ཆོག་གི་རོ། ཨ་ནི་ཁ་པར་ནམ་པར་དང་ད་དམིགས་བསལ་གྱི་ད་ག་བ་ཡིན་ན་ཚང་མ་རག་གི་རེད་དེའི་སྒང་ལ་ག་རེ་ཡོད་རེད་ལ་ན་ཨ་ནི་ཁྱད་པར་དུ་ཡང་དྲི་བ་ད་སོ་སོ་དངོས་གནས་ཀྱི་དྲི་བ་འདི་ལན་རྒྱག་ཡ་གལ་ཆེན་པོ་རོ་ཨ། དེ་འདྲས་བྱས་ཨ་ནི། གཞན་པ་འདི་ལ་ག་རེ་ཡོད་རེད་ང་ཚོ་དྲི་བ་ད་དཔེ་རིང་པོ་ཡོད་རེད་ཡིན་ནའི་ཚང་མ་རྒྱབ་དགོས་ཡོད་མ་རེད་ཡང་རྒྱབ་འདོད་ཡོད་ན་རྒྱབ་ན་འགྲིག་གི་རེད་ཡིན་ནའི་དམིགས་བསལ་གྱི་དྲི་བ་ལྔ་འདི་ཡིན་གཅིག་མིན་གཅིག་སོ་སོ་ལ་ད་དངོས་གནས་ཀྱི་ཁྱོ་ག་ཡིན་ན་སྐྱེ་དམན་སྒུག་གི་ཡོད་ན་སྐྱེ་དམན་ཡིན་ན་ཁྱོ་ག་སྒུག་གི་ཡོད་ན་འདི་དམིགས་བསལ་གྱི་དྲི་བ་འདི་ཚོ་ལ་ལན་རྒྱག་ཡ་འདི་དཔེ་གལ་ཆེན་པོ་རེད་བསམ་གྱི་འདུག་ད་ལོ་གཅིག་འཁོར་ཚགས་འདྲ་བོ་ཡིན་འདུག་ག་ལ་ད་ལྟ་ང་ཚོ་གི་དམིགས་བསལ་མང་པོ་བཏང་གི་ཡོད་ད་གལ་སྲིད་ཕར་ཕྱོགས་འདི་གི་ང་ཚོ་གི་དངུལ་གྱི་རྟགས་འདི་ཉོ་བ་འདྲ་བྱེད་ན་ཟླ་བ་གཉིས་འགའ་ཞིག་ཉོ་བ་འདྲ་བྱེད་ན་ད་དུང་ང་ཚོ་ཁོང་ཚོ་ལ་རོགས་པ་མ་ཐོབ་བར་དུ་ང་ཚོ་གི་དུས་ཚོད་འདི་མར་འགྱངས་ཀྱི་ཡོད་ག་ལ་ན་ང་ཚོ་ཡིན་ན་ད་མི་ལ་རོགས་པ་བྱེད་རྒྱུའི་འདོད་པ་ཡོད་འདུག་ག་ལ་མི་འདི་ལ་རོགས་པ་བྱེད་ཐུག་ན་བསམ་ནི། བསམ་བློ་འདི་འཁོར་འདུག་ག་ལ་ད་དུང་ང་ཚོ་དུས་ཚོད་འགྱངས་བྱེད་ཀྱི་ཡོད་ཁོང་ཚོ་ལ། ཨ་ལེ་ལོ་ལོ་སོ་ད་ཆ་རྐྱེན་བཟོ་རོགས་ཆེ་བོ་འདི་འདྲས་ཆུ་ཁུག་བོར་བ། བོད་པའི་སྤྱི་ཚོགས་ག་རེ་ཡོད་རེད་ལ་ན། དཔེ་ག་ལ་འོ་རེད་ང་ཚོ་ངོ་ཚ་བོ་ཆེ་འཚེར་པོ་འདྲ་བོ་ཅིག་ལ་འོ་རེད། ཅིག་མང་པོ་ཡོད་རེད་བ་ཨ་ནི། འདི་འདྲའི་ཐོག་ལ་ད་དེ་མི་ཚེ་ཚེ་རོགས་ཅིག་འཚོལ་གི་ཡོད་འདུག་ག་ལ་ཨ་ནི་འདི་འདྲའི་ལ་ངོ་ཚ་བསྡད་ན། ཨ་ནི་དགའ་རོགས་དེ་དངོས་གནས་འཚོལ་ཐུག་གི་མ་རེད་བསམ་གི་འདུག་རེད་བ་ཨ་ནི་དེང་སང་ཡིན་ན། ཉི་མ་བདུན་ཕྲག་ག་འདྲའི་འགྲོ་ང་ཚོ་ཧ་གོ་ར་གོ་གོ་མ་རེད་ང་ཚོ་འདི་གམ་གི་ལོ་རྒས་འགྲོ་གི་རེད་བ་འདི་ཡིན་འདུག་ག་ལ་ཨ་ནི་ག་ཚོད་ཀྱི་ད་ག་ལ་བ་རེད་འདི་ཚོ་རྒྱག་ཡ་དང་འདི་ཚོ་བྱེད་པ་འདྲ་བྱས་ན་སོ་སོ་ལ་འབྲས་བུ་འདི་མགྱོགས་གོ་ཐོན་གི་རེད་སྤྱི་ཚོགས་ཀྱི་ང་ཚོ་ལྟ་སྟངས་འདི་གུ་ཡངས་པོ་ཆགས་བ་འདྲ་བྱས་ན་ང་ཚོ་གི་ད་ཕོ་གསར་མོ་གསར་གཅིག་པུ་ལྷག་མཁན་དེ་ཚོ་ཡིན་ན་རེད་ཨ་ནི་ལོ་ཡགས་དེ་ཚོ་ཡིན་ད་ཡང་ད་ང་ལོ་ལྔ་བཅུ་ལྷག་སོང་མི་ང་རོགས་པ་ཅིག་འཚོལ་བ་འདྲ་བྱེད་ན་ཨ་ནི་མི་ཚོ་ག་རེ་ལབ་གི་རེད་ལབ་ནི་འདི་འདྲས་ཅིག་ཡོད་རོ་དེ་འདྲས་ཡང་མ་ལབ་ན་ཡག་པོ་འདུག་བསམ་གི་འདུག་ག་ཅིན་ལབ་ན་ཁྱོད་རང་ལ་ཁྱོ་ག་དང་སྐྱེ་དམན་ཡོད་རེད་ཨ་ནི་ཕར་ཕྱོགས་དེ་གཅིག་པུ་བསྡད་འདུག་ད་ཕྱི་ལུང་པ་ལ་གཅིག་པུ་བསྡད་ཡ་འདི་བསམ་བློ་གི་དཀའ་ངལ་གཅིག་པུ་མ་རེད་ང་ཚོ་བསྡད་དགོས་གོ་རེད་ཁང་པ་གཅིག་ནང་ཁང་གླ་སྤྲད་དགོས་གོ་རེད་ཨ་ནི་སྤྲད་རོགས་གཅིག་དང་ཟ་རོགས་གཅིག་བཏུང་རོགས་གཅིག་དགོས་འདུག་ག་ལ་དཔལ་འབྱོར་གི་ཡིན་ན་རེད་བསམ་བློ་གི་ཡིན་ན་རེད་དཔལ་འབྱོར་དང་བསམ་བློ་སྡུབ་ནི་རོགས་པ་གཅིག་ལ་གཅིག་མེད་ན་ང་ཚོ་བསྡད་ཐུབ་ཡ་ཁོ་རང་ཡོད་མ་རེད་ཕྱི་ལོགས་ལ། འདི་བྱེད་འདུག་ག་ལ་ད་ང་ཚོ་གིས་དེ་འདྲའི་ད་ལྟ་ག་ལ་བར་ད་ཁོར་ཡུག་ཅིག་བསྐྲུན་ཡོད་རེད་ཁོར་ཡུག་ཅིག་བསྐྲུན་ཡ་ལ་ང་གཅིག་པོ་གིས་གའི་བྱེད་ཐུག་མ་རེད་སྤྱི་ཚོགས་ཁོ་རང་གིས་ད་སྣང་མེད་བཞག་པ་འདྲ་བྱེད་ན་ཨོ་ད། འཕྱ་ལད་འདྲ་བོ་ཅིག་རྒྱབ་དེ་འདྲའི་འདྲ་བོ་བྱས་བསྡད་ན། ཕར་ཕྱོགས་ཚོ་ལ་སེམས་ཀྱི་ཞི་བདེ་ང་ཚོ་གིས་བསྐྲུན་ས་གི་ལམ་ཀ་བཟོས་ཡོད་རེད་ཡིན་ནའི་བསྐྲུན། ཐུག་མ་རེད་བསམ་གྱི་འདུག་རོ། འདི་ཡིན་འདུག་ག་ལ་ང་ཚོའི་ནང་ཆོས་ཀྱི་ལབ་པ་ནང་བཞིན་གཅིག་ལ་གཅིག་བརྟེན་ནས་ཡོང་དགོས་རེད་ག་རེ་ཡིན་ན་གཅིག་ལ་གཅིག་བརྟེན་ང་ལ་ཁྱོད་ཚོ་མེད་ན་བསྡད་ཐུག་མ་རེད། ཁྱོད་ཚོ་ལ་ང་གི་མཐུན་རྐྱེན་འདི་ག་ལ་འོ་རེད། འདི་འདྲའི་འདྲ་བོ་ཅིག་ང་གི་བསྐྲུན་མེད་པ་འདྲ་བྱས་ན་ང་ཚོ་འཚོལ་ས་ཞེ་པོ་ལྷག་གི་མ་རེད་འདི་བྱེད་འདུག་ག་ལ་ང་ལ་མི་མང་གི་རོགས་པ་དགོས་འདུག་ཨ་ནི་ང་ཚོ་གཉིས་རུབ་ནི་ཨ་ནི། རང་རང་ལྷག་མཁན་འདི་ཚོ་ལ་ང་ཚོ་གི་བརྒྱ་ཆ་བརྒྱ། སེམས་ཀྱི་ཞི་བདེ་འདི་ང་ཚོ་གི་བསྐྲུན་ཐུག་གི་རེད་བསམ་གྱི་འདུག་རོ། དུས་ཚོད་ཀྱི་ཆ་ནས་ལེ་ཚན་འདི་ཞུ་མཚམས་ད་ག་བཞག་གི་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང། བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་ནེའུ་ཡོག་དང་ནེའུ་ཇེར་སི་ས་གནས་ཀྱི་སྐབས་བཅོ་བརྒྱད་པའི

གསན་པ་རྣམ་པ་ཚོ་སྐུ་ཁམས་བཟང་ད་ལྟ་ནི་བུད་མེད་དང་སྤྱི་ཚོགས་ལེ་ཚན་དེ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན་ང་ལེ་ཚན་གཙོ་སྐྱོང་ཞུ་མཁན་དབྱངས་སྒྲོན་ཡིན་ཐེངས་འདིའི་བུད་མེད་ལེ་ཚན་ནང་ད་ལྟ་གོང་དུ་ངོ་སྤྲོད་གནང་བ་བཞིན་བཞུགས་སྒར་རྡ་རམ་ས་ལར་ཡོད་པའི་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་གཙོས་ཚོགས་གཞོན་དང་དྲུང་ཆེ་རྣམས་གསུམ་ཉེ་ཆར་ཨ་མི་རི་ཀའི་གྲོང་ཁྱེར་ཉིའུ་ཡོག་ཏུ་ཆེད་ཕེབས་ཀྱིས་ཉིའུ་ཡོག་དང་ཉིའུ་ཇར་སིའི་སྐབས་བཅོ་བརྒྱད་པའི་ས་གནས་བོད་ཀྱི་བུད་མེད་ཀྱི་རྒྱུན་ལས་གསར་འདེམས་གནང་བ་ཚོར་དམ་འབུལ་བཞེས་གནང་བ། དང་དེ་བཞིན་ས་གནས་དེར་ཡོད་པའི་བོད་པའི་བུད་མེད་ཚོ་དང་མཇལ་འཕྲད་ཀྱིས་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་གཞི་རྩའི་ལས་དོན་གནང་ཕྱོགས་སྐོར་དམངས་ཁྲོད་དུ་ངོ་སྤྲོད་གནང་འདུག་གནད་དོན་དེ་དང་འབྲེལ་བའི་སྐོར་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་སུ་ཐད་ཀར་ཞལ་པར་བརྒྱུད་བཀའ་འདྲི་ཞུ་བ་ཡིན་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་བཀྲ་ཤིས་བདེ་ལེགས།

འཚམས་འདྲི་ཞུ་ཡ་དང་ད་ནང་བཞིན་ཁོ་རང་ཚོ་ལ་མང་ཚོགས་ཀྱི་ཐོག་ནས་རྒྱབ་སྐྱོར་རག་དགོས་ཡ་ད་ནང་བཞིན་གྱི་ཁོ་རང་ཚོ་ལ་ཡ་དཀའ་ངལ་མང་པོ་ཞིག་ནས་འཁྲིད་ཡ་སླེབས་བསྡད་དུས་ཨ་ནི་དང་པོ་འཁྲིད་དུས་དཀའ་ངལ་ཏོག་ཙམ་ཡོད་པ་དེ་ང་ཚོས་གི་ད་སྤྱི་པའི་ལས་ཀ་བྱེད་པའི་ཉམས་མྱོང་ལ་ལྟ་ནས་ཨ་ནི་ད་ང་ཚོའི་ངོ་ནས་ད་འགྲིག་འགྲོ་གི་རེད་ཟེར་ཕ་གི་ལ་ཡ་སེམས་དོན་མཚོན་ཆེད་ད་ནང་བཞིན་སྒྲིག་འཛུགས་ཤིག་གི་འགན་འཁྱེར་མཁན་ཅིག་ཡིན་པའི་ཆ་ནས་ཁོ་རང་ཚོ་ལ་ཡ་ང་ཚོས་བསྔགས་བརྗོད་ད་ནང་བཞིན་ཁོ་རང་ཚོ་ལ་ཡ་ངོས་ལེན་ད་ནང་བཞིན་ཁོ་རང་ཚོ་ལ་རྒྱབ་སྐྱོར་ཞུ་ཡ་དེ་གལ་ཆེན་པོ་སོང་ཙང་ང་ཚོས་ད་རེས་འདུག་སེ་བཅར་རེད་བྱ་བ་ཞེ་སོང་གི་དང་པོ་སྐབས་བཅོ་བརྒྱད་ཀྱི་རྒྱུན་ལས་ཚང་མ་ཧ་ལས་པ་ཡག་པོ་གནང་བཞིན་པ། ཚང་མ་ལ་ཡང་མཉམ་དུ་རྗེས་དྲན་ཞུ་ཡ། ཚང་མ་ལ་འཚམས་འདྲི་ད་ནང་བཞིན་རྒྱུན་ལས་ཚོར་སྒྲིག་འཛུགས་ངོ་སྤྲོད་དེ་འདྲ་ཅིག་འདུག་སེ་བྱས། ད་ནང་བཞིན་གྱི་ད་མང་ཚོགས་མཉམ་དུ་ལ་ཨ་ནི་གཞུང་ཁོངས་མ་ཡིན་པའི་སྒྲིག་འཛུགས་མང་པོ་ཅིག་ཡོད་རེད་ཚོགས་སྐྱིད་ཁག་མང་པོ་ཅིག་ཡོད་རེད་ཁོ་རང་ཚོ་ལ་ཡང་མགྲོན་བརྡ་ཕུལ་བ་ཞེས་གསུངས་སྐད་ཨ་ནི་ཁོ་རང་ཚོ་ལ་ཡང།

བུད་མེད་ལྷན་ཚོགས་འདི་ལ་དམ་འབུལ་བཞེས་ནས་མ་འོངས་པར་ཧྲ་ཏག་ཏག་ངང་ནས་ཕྱག་ལས་གནང་ཐུབ་ཡག་དང་ད་ག་ནང་བཞིན་མང་ཚོགས་ངོས་ནས་དེ་ལ་ཡིད་ཆེས་དང་ཨ་ནི་རྒྱབ་སྐྱོར་ཡོང་ཡག་ཆེད་དུ་འདུག་སེ་དེ་ཕེབས་རེད་བྱས་ཙང་ད་རེས་ང་རྣམ་གསུམ་དེ་ཕེབས་ཡག་གི་འགྲོ་གྲོན་འདི་ནིའུ་ཡོག་དང་ནིའུ་ཇེར་སི་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱིས་བཏང་གནང་གི་ཡོད་ན་ཡང་དབུས་ནས་བཏང་གནང་གི་ཡོད་ན་དེ་གི་འདྲ་འདྲ་བྱས་ན་ང་ཚོ་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན། གནས་སྟངས་འདི་ཅིག་དངོས་གནས་བྱས་ན། མང་ཆེ་ས་གནས་ས་ཐོག་ལ་གནས་སའི་འགྲོ་བའི་སྐབས་ལ་ད་ས་གནས་ཁ་ཅིག་དཔལ་འབྱོར་ཏག་ཏག་མེད་དུས་ང་ཚོས་དབུས་ནས་ཁ་སྐོང་བཏང་དགོས་ཐུག་ཅིག་ད་ཧད་འབྱོར་ང་ཚོ་སྐབས་གཅིག་ལ་ལོ་གསུམ་ཅིག་ང་ཚོ་སྐབས་གཅིག་ལ་ཡོད་རེད་ད་ལྟ་ད་ང་ཚོ་སྐབས་དབུས་བུད་མེད་ལྷན་ཚོགས་སྐབས་བཅུ་གསུམ་དེ་ཆགས་ཡོད་རེད་ས་གནས་ཚང་མ་ལ་འདུག་སེ་ས་གནས་གནས་སའི་འགྲོ་ཡ་ཅིག་ང་ཚོ་གི་མང་ཆེ་ཅིག་འགྲོ་ཚར་བརྒྱ་ཕྲག་བརྒྱ་ཆ་དགུ་བཅུ་ཟེར་བྱས་ཕྱིན་ཚར་བ་རེད་ས་གནས་སྐོར་སྐྱོད་ད་ནི་དབུས་ནས་ཅིག་ཟེར་གི་ད་རིང་ལོ་མང་པོ་ཅིག་གི་དཀའ་ངལ་འཕྲད་དུས་ཨ་ནི་ང་ཚོ་དེ་ཅིག་སླེབས་ཡོང་དུས་ད་ནང་བཞིན་དམ་འབུལ་བཞེས་ཡོང་དུས་དབུས་ནས་ཅིག་ས་གནས་བུད་མེད་ལྷན་ཚོགས་ནས་ཅིག་འགྲོ་གྲོན་ག་ལ་གང་འཚམ་བྱེད། གཏང་དགོས་ཡོད་དེ་ད་ནི་ས་གནས་ཀྱི་མ་རྩ་དེ་ཞེ་དྲག་མེད་དུས་ད་དབུས་བུད་མེད་ལྷན་ཚོགས་ནས་གཏང་དགོས་ཡག་ཅིག་ཆགས་ཀྱི་ཡོད་རེད་ཡིན་ནའི་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་འདི་གི་དཔལ་འབྱོར་ཡོང་ཁུངས་གཙོ་བོ་དེ་ཚོགས་མི་ལ་བརྟེན་ནས་ཆགས་ཀྱི་ཡོད་རེད་བོད་ཀྱི་བུད་མེད་ལྷན་ཚོགས་སྒྲིག་འཛུགས་དེ་ཚོགས་མི་གི་ཚོགས་དངུལ་འདི་ནས་ཨ་ནི་བོད་རང་ང་ཚོ་བོད་རྒྱལ་ཁབ་བསྟན་སྲིད་མི་རིགས་ཆེད་དུ་ལས་འགུལ་ཆེ་ཕྲ་ཆུང་སོགས་དེ་ལ་འགྲོ་གྲོན་ཅིག་བཏང་དགོས་དེ་ནང་བཞིན་ང་ཚོ་ལས་བྱེད་མང་པོ་ཞིག་ཡོད་རེད་ང་ཚོ་དེ་ཡིན་དུས་ད་ད་རིང་ཚགས་ཚུད་གྱིན་བྱས་པ་བྱས་ད་ད་རིང་དབུས་ལ་གཏང་ཡག་ཡང་མེད་ད་ཟེར་བ་ཡིན་ནའི་ང་ཚོ་གྲོས་བསྡུར་ཕར་ཚུར་བྱས་ནས་མ་འོངས་པ་བོད་བུད་མེད་ལྷན་ཚོགས་སྒྲིག་འཛུགས་འདི་ལ་ཡག་ཡག་པོ་ཡོང་ཡས་དེ་ནང་བཞིན་སོ་སོའི་བསྡད་པའི་བརྒྱུད་རིམ་ལས་ཀ་མང་པོ་ཅིག་བྱེད་པའི་བརྒྱུད་རིམ་ལ་ལྟ་ནས་ད་དཀའ་ངལ་མང་པོ་བྱེད་དེ་ད་ང་རང་ཚོ་གྲོས་བསྡུར་བྱེད་པའི་ཐོག་ནས་ད་ང་ཚོ་ག་འདྲས་སེ་བྱེད་ག་ཨ་གལ་སྲིད་སོ་སོའི་རང་ཉིད་ངོས་ནས་གཏང་ཡག་གི་དེ་འདྲས་ཅིག་ཡོད་ན་ཉི་མ་གཉིས་གོ་སྐབས་སྤྲད་ནས་ཨ་ནི་ང་ཚོ་ཕ་གིའི་གི་གནད་དོན་འདི་དག་སོ་སོའི་སྒེར་གི་བསམ་བློ་ཞིག་བཏང་དང་སྤྱི་པ་བསམ་བློ་བཏང་ནས་ཨ་ནི་འདིའི་ཐོག་ནས་ཨ་ནི་ང་ཚོ་བསམ་ཚུལ་ཆེ་འདུག་སེ་ཡག་སྤུངས་ནས་ད་ད་རིང་གི་འགྲོ་གྲོན་རྩིས་གཞི་དེ་ཚང་མ་གནམ་གྲུ་ཕར་འགྲོ་ཡག་སོགས་དེ་ཚང་མ་སོ་སོ་སྒེར་རང་ཉིད་ནས་གཏང་ཡག་གི་ང་ཚོ་གྲོས་ཆོད་བཞག་ཕར་འགྲོ་དུས་མཉམ་དུ་ཚུར་ལོག་དུས་མཉམ་དུ་བྱེད་ཡག་དང་དེ་ནང་བཞིན་གྱི་འགྲོ་གྲོན་ཚང་མ་སོ་སོ་སྒེར་ནས་གཏང་ཡག་རང་གི་སྤྱི་པའི་གི་དེ་ལ་ཕན་པ་རེ་ཞིག་དང་ང་ཚོ་སྒེར་གི་ད་རིང་འགྲོ་སོང་ཅིག་འགྲིག་གི་འདུག་ད་ཆོས་པ་རང་གི་བསམ་བློ་ཞིག་དང་འདྲ་བ་དེ་ཡང་ཅིག་ང་ཚོ་ནང་པ་སངས་རྒྱས་པའི་ཡིན། ཡིན་པའི་ཆ་ནས་ད་ང་ཚོས་ཅིག་མཆོད་པ་དེ་འདྲའི་མང་པོ་ཞིག་ཕུལ་དེ་བར་དེ་འདྲའི་ཅིག་ཡིན་པའི་ཀུན་སློང་ཅིག་འཁྱེར་བའི་ཐོག་ནས་ད་རིང་དེ་ལ་ཅིག་སྤྱི་པའི་རྩ་དོན་ལ་ཡང་ང་ཚོས་དེ་འདྲའི་ཅིག་བཏང་ཚུར་ནས་ང་ཚོ་རང་ཆོས་ལ་ཡང་འགྲོ་གི་རེད་ལབ་ནས་དེ་འདྲའི་ཅིག་བསམ་བློ་བཏང་དེ་ནང་བཞིན་གྱི་དབུས་བུད་མེད་ལྷན་ཚོགས་སྒྲིག་འཛུགས་འདི་ལ་ད་སྐབས་བཅོ་བརྒྱད་གཅིག་བཀའ་འདོད་ཡང་འདི་ཡས་དགའ་པོ་ཞེ་དྲག་བྱུང་ནས་ང་ཚོས་ཡིན་དང་ཡིན་ཟེར་བ་ད་མ་འོངས་པ་བུད་མེད་ལྷན་ཚོགས་སྒྲིག་འཛུགས་འདི་ལ་ཡང་དཀའ་ངལ་འདི་འདྲའི་མ་ཡོང་བའི་ཀྱི་ང་ཚོས་ཀྱི་འདུག་ཟེར་ཡིད་ཆེས་དང་དེ་འདྲའི་བྱས་ནས་ཡང་ད་རིང་འགྲོ་གྲོན་ཚང་མ

འདི་བཞིན་གསུང་གི་ངས་དམ་བཅའ་བརྟན་པོ་བྱས་ནས་བུད་མེད་ལྷན་ཚོགས་སྒྲིག་འཛུགས་འོག་ལ་སྒྲིག་གཞི་ལས་མ་བརྒལ་བ་ང་རང་བྱེད་རྒྱུའི་དམ་བཅའ་བརྟན་པོ་ཡིན་གསུང་དུས་མི་ཚང་མས་ཀྱི་སོ་སོ་སོ་སོས་ཀྱི་དངོས་གནས་ཡིད་ཆེས་ཅིག་བྱེད་དགོས་རེད་བསམ་གྱི་འདུག་ཡིད་ཆེས་ཅིག་བྱས་ནས་རྒྱབ་སྐྱོར་ཞིག་གནང་བ་རེད་ཤེས་ན་རྗེས་མ་ལས་ཀ་བྱེད་མཁན་ཡིན་ནའི་དེ་ལས་མང་བ་བྱེད་རྒྱུ་དང་གོམ་པ་གཅིག་སྤོས་ས་གཉིས་སྤོས་ཚུར་ཡང་སོ་སོ་ཡིན་ནའི་བསམ་བློ་ཞིག་གཏང་གི་རེད་བསམ། འོ་ལགས་སེ་ས་ཡ་གཅིག་བུད་མེད་ལྷན་ཚོགས་ཀྱི་གཞི་རྩའི་ལངས་ཕྱོགས་དེ་ག་འདྲ་རེད་ཟེར་ན། སྤྱི་བཏང་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་འདི་ང་ཚོའི་གི་ངོས་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི།

ལྷ་དེ་རྣམས་ཀྱིས་ད་ད་རེས་ཨ་མི་རི་ཀའི་གྲོང་ཁྱེར་ཉུའུ་ཡོག་ནང་ལ་ཕེབས་པའི་ཞོར་ལ་ད་ད་ལྟ་མི་ནི་སོ་ཊ་ལ་འདུག་སེ་སྐོར་སྐྱོད་གནང་ཡོད་རེད་ཡང་རིང་མིན་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏྲོན་མངའ་ཁུལ་ལ་འདུག་སེ་ཕེབས་ཀྱི་ཡོད་ས་རེད་ད་རྒྱལ་ས་ཝ་ཤིང་ཏྲོན་མངའ་ཁུལ་ལ་ཨ་རིའི་གཞུང་དང་གྲོས་ཚོགས་སོགས་ཡོད་པས་ད་ཆབ་སྲིད་ཀྱི་གནད་འགག་གི་ས་ཆ་ཅིག་ཆགས་ཀྱི་ཡོད་དུས་རྒྱལ་སའི་ནང་ལ་ཕེབས་པའི་སྐབས་ལ

བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། དེ་ནས། འོད་གསལ་ལགས་ཀྱི་གླེང་སྟེགས་ཞེས་པའི་ལེ་ཚན་དེ། སྒྲོལ་དཀར་ལགས་ཀྱིས་བདུན་སྔོན་མའི་འཕྲོས་ནས་མུ་མཐུད་ནས་སྙན་སྒྲོན་ཞུ་གནང་གི་རེད། འོད་གསལ་ལགས་ནས་རྒྱ་ཡིག་ཐོག་བྲིས་གནང་བའི་རྩོམ་ཡིག་དེ་དུས་སྟོན་ཀ་ཡིན་པས། ལྷགས་པ་རྒྱས་པ་ཡིན་ཚེ་ཧྲུག་ཧྲུག་ཆགས་པའི་ཕྱག་དཔེ་དང། ལོ་མ་མཉམ་དུ་གང་སར་འཁྱེར་ནས་ཡོད་ཅེས་བོད་ཀྱི་རིག་གནས་གསར་བརྗེ་སྟེ

རྒྱ་སྐད་ཐོག་ཇེའུ་ཇེའུ་དབྱེན་ཡང་འཐེན་ཟེར་བ་འདི་རེད། དེ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོའི་དམར་པོའི་གློག་བརྙན། ལིའུ་པའོ་ཡི་སྒྲུང་ཟེར་བ་འདིའི་ནང་གི་གཞས་ཤིག་ཡིན་ཞིང། འབྲེལ་ཡོད་དམག་མི་ཞིག་དང། གྲོང་གསེབ་ཀྱི་བུ་མོ་ཞིག་གི་བརྩེ་དུང་བརྗོད་པ་ཞིག་རེད། རང་གི་པ་ལགས་ཀྱིས་ལག་སྦྲེང་རོལ་ཆ་བཏང་གི་ཡོད། ལྔ་གཅིག་ཟེར་བ་དང་བདུན་གཅིག་ཟེར་བ།

ང་ནང་ལ་ལོག་འཁྲིད་རོགས་ཟེར་ལབ་ན་ཡང། ཨ་ཅག་གིས། ཨ་ཅག་གིས་ལོག་མ་འཁྲིད་ན། ང་ལ་ཡང་ཐབས་ཤེས་མེད་པ་རེད། དུས་ཡུན་རིང་པོ་མ་སོང་བར། རང་གི་པ་ལགས་སླེབས་པ་རེད། དེ་དུས་ང་ཚོ་སློབ་ཚན་ཚོགས་ནས་ཡོད། ཁོང་དང་དེ་མིན་སྡེ་དགེ་ནས་ཡིན་པའི་རྡོ་རྗེ་ཕུན་ཚོགས་གཉིས། དམག་ཆས་གྱོན་ནས་འཛིན་གྲྭའི་ནང་སླེབས་སོང། དེ་དུས་ཁོང་གི་སྐྲ་རིང་པོ་འདུག་པ་དང། ད་དུང་སུ་ལུ་བཟོས་འདུག། གྱོན་གོས་ཀྱང་མང་པོ་ཡོད་པའི་ནང། དམག་ཆས་དང་བོད་ཆས། ནུབ་ཕྱོགས་པའི་ཆས་གོས་སོགས་འདུག་པས། རེ་མོས་ངང་གྱོན་གྱི་འདུག་སྐབས་དེ་དུས། ང་ཚོའི་སློབ་གྲོགས་ཀྱིས། ཁོང་ལ་དམག་དཔོན་ཀྲོག་ཀྲོག་ཟེར་འབོད་ཀྱི་ཡོད། ད་དུང། ནག་ལ་འོད་འཚེར་བའི་འཇུར་རྟ་ཡུ་རིང་ཞིག་གྱོན་རྒྱུར་དགའ་པོ་ཡོད་པ་དང། ལྷམ་འདི། ད་དུང་ཡང་ངས་ཉར་ནས་ཡོད། མི་འདི་ཡ་མཚན་ཞིག་ངས་ཚོར་གྱི་ཡོད། སྔ་དྲོ་དམག་ཆས་གྱོན་པ་དང་ཉིན་རྒྱབ་ནས་ནུབ་ཕྱོགས་པའི་ཆས་གོས་གྱོན་གྱི་ཡོད། ཡང་ཉིན་ཤས་སོང་ནས་བོད་ཆས་གྱོན་པ་དང། ད་དུང་རྟག་ཏུ་སློབ་ཚན་དགོངས་ཞུ་བྱེད་ཀྱི་ཡོད། རྗེས་ལ་གཞི་ནས་ཤེས་རྟོགས་བྱུང་བར། ཁོང་ནི་དམག་ཁུལ་ཁང་གི་འབྲེལ་གཏུག་ཚན་པའི་དམག་དཔོན་ཡིན་པས། ལས་ཀའི་དགོས་མཁོའི་དབང་གིས

རང་གིས་ལྟོས་དང། ངའི་པཱ་ལགས་ཀྱིས་བར་སྐོར་གྱི་ཚོང་ཁང་ཞིག་ནས་ང་ལ་ཉོས་གནང་པའི་རོ་མའི་ཆུ་ཚོད་དང་རྫུལ་གྱི་སྒྲོག་ཐུབ་བཏགས་ཡོད་པ་དང། ད་དུང་སྙིང་གཟུགས་ཀྱི་གསེར་གྱི་ཚིགས་ཁེབས་གཉིས་ཡོད། འོན་ཀྱང་རྗེས་སུ་ཚིགས་ཁེབས་གཅིག་ཕུད་པ་དང། གང་ཡིན་ཞེ་ན། གཅིག་རང་གི་པཱ་ལགས་ལ་སྤྲད་པར་བརྟེན། གཅིག་ད་ལྟ་བར་ཉར་ནས་ཡོད། དེ་མིན་ནོར་བུའི་རིན་ཆེན་ཚང་མ། ང་རང་པེ་ཅིང་དུ་སློབ་སྦྱོང་ལ་བསྐྱོད་པའི་སྐབས།

ང་དང་རང་གི་པ་ལགས་དགའ་རོགས་འགྲིག་པའི་སྒྲུམ་ལ་མཚོན་ན་ཀྱག་ཀྱོག་མང་པོ་བྱུང་ཡོད་པས། འདི་བཤད་ཀྱི་མིན། རྗེས་ལ་ལབ་ཆོག། གང་ལྟར། ངའི་ཁྱིམ་ཚང་གི་གྲུབ་ཆ་ནི་མངའ་ཚབ་ཟེར་བ་དེ་ཡིན་པ་དང། འདི་ནི་རྒྱ་ནག་གུང་ཁྲན་དམར་ཤོག་གཞུང་གིས་བོད་ཀྱི་མི་འབོར་ལ་གྲལ་རིམ་གྱི་དབྱེ་བ་ཕྱེ་ནས། དེའི་ནང་མངའ་བདག་ཆེན་པོ་གསུམ་ཟེར་བ་དེ་ནི་ཕྱག་མཛོད་དང་སྐུ་དྲག་དགོན་པ། མཐོ་རིམ་གྱི་གྲྭ་བཙུན། དེ་བཞིན་ཚབ་བྱེད་མི་སྣ་ལས་གྲུབ་པའི། ཞིང་བྲན་བདག་པོའི་གྲལ་རིམ་དང། ཞིང་འབྲོག་གི་བྲན་གཡོག་ཚུད་ཡོད། དེས་ཁོང་དམར་ཤོག་ཚོགས་པའི་ནང་ཞུགས་རྒྱུ་དང་གོ་གནས་འཕར་རྒྱུར། ཤུགས་རྐྱེན་བྱུང་ཡོད་པས། ལོ་བརྒྱད་དགའ་རོགས་བསྒྲིགས་པའི་བརྒྱུད་རིམ་ནང། ང་གཉིས་ཁ་མ་བྲལ་རང་བྲལ་བྱུང་བ་དང། འོན་ཀྱང། ཁོང་གི་བརྩེ་དུང་འདི། དོར་འདོད་མ་བྱུང་བར། ཆེད་མངགས་སྲིད་ཁྲིམས་ལས་བྱེད་སློབ་གྲྭར། ང་འཚོལ་བར་སླེབས་པ་དང། གནས་སྟངས་འདི་འདྲའི་འོག་ནས་ང་གཉིས་ཡང་འཆམ་པ་རེད། ད་ལྟ་ཕྱིར་དྲན་བྱེད་དུས་ང་རང་བོད་པའི་ལས་བྱེད་སློབ་གྲྭར་ཡོད་པའི་ལོ་གཉིས་དེའི་རིང། རང་གི་པཱ་ལགས་ངོ་ཤེས་པ་འདི་ནི་ངའི་མི་ཚེའི་ནང་བདེ་སྐྱིད་ཆེ་ཤོས་ཀྱི་ལས་དབང་ཞིག་ཆགས་ཀྱི་ཡོད། གལ་ཏེ་ང་བོད་པའི་ལས་བྱེད་སློབ་གྲྭར་ཕྱིན་མེད་ན་ཁོང་ངོ་ཤེས་ཀྱི་མ་རེད་ལ། རང་ཡང་ཡོད་མ་རེད། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་གའི་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་པ་མེད། ལྷོ་ཨེ་ཤི་ཡའི་ལེ་ཚན་ནང་རྒྱ་དཀར་ནག་གཉིས་བར་ནང་ཆོས་ཀྱི་ཐོག་ནས་ལྷོ་ཨེ་ཤི་ཡའི་ནང་འགྲན་རྩོད་ཀྱི་གཞི་རྩ་གཙོ་བོ་གསུམ་ཆགས་ཀྱི་ཡོད་པ་སོགས་ཀྱི་སྐོར། བེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་བཀྲ་བཟང་ལགས་ཀྱིས་དགོངས་ཚུལ་གསུངས་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་སུ་ཡོད་པའི་ས་གནས་ཀྱི་གསར་འགོད་པ། པད་མ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རྒྱལ་ཁབ་གང་རུང་ཞིག་གིས་སོ་སོའི་མངོན་འདོད་དང་མཚུངས་པར་ཕྱི་ཕྱོགས་ལ་འབྲེལ་ལམ་འཇོག་རྒྱུ། ཆོས་དང་རིག་གཞུང། དཔལ་འབྱོར་དང་ཆབ་སྲིད། དམག་དོན་སོགས་ཀྱི་ཐད་ནས་འབྲེལ་ལམ་འཇོག་གི་ཡོད་པ་ལྟར། བེང་ལོར་ཏཱ་ལའི་བླ་མ་མཐོ་སློབ་ཁང་གི་ལོ་རྒྱུས་སློབ་དཔོན་བཀྲ་བཟང་ལགས་ཀྱིས་གསུངས་ན། ཕྱི་ལོ་ཉིས་སྟོང་བཅུ་བཞི་ལོར་རྒྱ་གར་གྱི་སྲིད་བློན་སྐུ་ཞབས་ནཱ་རེནྡ་མོ་དྷི་མཆོག་གིས་དབུ་ཁྲིད་པའི་གཞུང་དེས་རྒྱ་གར་གྱི་མཚན་སྙན་འཛམ་བུ་གླིང་གི་ནང་གོང་མཐོར་བཏང་ཐབས་སུ། རྩ་རླུང་སྒོམ་སྒྲུབ་ཀྱིས་མཚོན་པའི་རྒྱ་གར་གྱི་གནའ་བོའི་རིག་གཞུང་བེད་སྤྱོད་བཏང་སྟེ་འཛམ་བུ་གླིང་ནང་ཤུགས་རྐྱེན་ཐེབས་ཐབས་སུ་འབད་བརྩོན་གནང་བཞིན་པའི་ཆ་ཤས་སུ། ནང་ཆོས་དེ་ཡང་གཅིག་ཆགས་ཀྱི་ཡོད་ཅིང་རྒྱ་དཀར་ནག་གཉིས་བར་ནང་ཆོས་ཀྱི་ཐོག་ནས་ལྷོ་ཨེ་ཤི་ཡའི་ནང་ཤུགས་རྐྱེན་ཐེབས་པའི་འགྲན་རྩོད་ཆེ་ཞིང་དེ་ཡང་གཞི་རྩ་གཙོ་བོ་གསུམ་ཆགས་ཀྱི་ཡོད་པའི་འགྲེལ་བརྗོད་གནང་བྱུང། དམར་ཤོག་ཚོགས་པའི་གྱི་བསམ་བློའི་ནང་ལོ་རྒྱ་གར་ནང་ཡོད་མཁན་གྱི་ནང་པ་དེ་ཨ་ནི་སྟངས་འཛིན་ལོ་བྱེད་དགོས་ཀྱི་ཡོད་པ་ཡིན་ན་ཨ་ནི་རྒྱ་ནག་གི་ནང་ཆོས་བསྟན་དེ། བེད་སྤྱོད་བཏང་དགོས་འདུག་བསམ་ནས་ད་དེའི་གི་ཆེད་དུ་ལ་ཨ་ནི་ཁོང་ཚོས་གི་ཐབས་ཤེས་བྱེད་གི་ཡོད་རེད་ད་དེ་ནང་ནས་ད་ལྟ་ཁ་བཤད་སྒྲོག་ཅིག་བོད་བརྒྱུད་ནང་བསྟན་གི་སྤྲུལ་སྐུ་ད་ལྟ་བླ་སྤྲུལ་ཁག་ད་ལྟ་རྒྱ་གར་ན་བཞུགས་ཡོད་དེ་བ་དེ་གི་མ་འོངས་པ་ལ་ཡང་རྒྱ་ཡང་སྲིད་གདམ་དགོས་ཡིན་ན་རྒྱ་ནག་གཞུང་གི་བྱེད་ཡག་གི་དེ་འདྲས་གི་ཆ་ཤས་ཅིག་ད་ནི་སྔོན་མ་སྤྲུལ་སྐུ་ངོས་འཛིན་བྱེད་ཡག་གི་སྒྲིག་སྲོལ་ཅིག་རྒྱ་མིས་གཏན་འབེབས་བྱས་ཡོད་རེད་པ་དེ་ཅིག་ཆགས་བསྡད་གི་ཡོད་རེད་བསམ་གི་འདུག། གཅིག་གཉིས་པ་དེ་ད་ལྟ་རྒྱ་ནག་གཞུང་གིས་ལུམ་བི་ནི་དེ་གལ་ཆེན་པོ་ཞེ་པོ་ཅིག་བརྩིས་ནས་ཁྱབ་བསྒྲགས་ཞེ་དྲག་ཞེ་དྲག་བྱེད་དགོས་ཡ་དེའི་སྔོན་ལ་ལུམ་བི་ནི་གནམ་ཐང་དེ་རྒྱལ་སྤྱིའི་གནམ་ཐང་དེ་བཟོ་ཡག་གི་ཆེད་དུ་ལ་རྒྱ་ནག་གི་དངུལ་གི་འགྲོ་སོང་ཆེན་པོ་བཏང་ཡ་ད་དེ་ཚོ་ཚང་མ་ལོ་རྒྱ་གར་ལ་ཡོད་དེ་མགྱོགས་གི་ནང་ཆོས་གི་སྟོབས་ཤུགས་ཟོར་དེ

ནས་བྱུང་བ་ཅིག་མ་ཡིན་པར། བལ་ཡུལའང་འདི་ནང་ལོགས་ལ་ཡོད་པ་ཅིག་སྟོན་བྱས་ནས་རྒྱ་གར་གྱི་ད་ལྟ་ནང་པའི་གི་ཆོས་ཀྱི་འབྱུང་ཁུངས་ཀྱི་གཞི་རྩ་ཡིན་ཟེར་ཡ་འདི་ལ་ཁོ་ཚོས་གི་ཁ་གཏད་འདྲ་བོ་བྱ་ཡ་གི་བྱས་ནས་འདི་རྒྱ་གར་ཆོས་འདི་ཡང་ད་འདི་གི་ཐོག་ནས་ཅིག་ཆགས་བསྡད་གི་ཡོད་རེད་ཞུ་ཡ་ཡིན་རོ། དེ་ནས་རྒྱ་གར་གི་གལ་ཆེན་པོ་ཅིག་ལྷག་པར་དུ་སྲིད་བློན་ད་ལྟ་མོ་དྷི་གི

དཔེ་དེ་གི་ཡོར་ཁལ་ཞིག་ཐོན་ཕྱིར་སྲིད་བྱུས་འོ་ད་དེའི་གི་ལས་གཞི་དེའི་ནང་ལོགས་ཡང་རྒྱ་གར་གི་ནི་རྒྱ་གར་དེ་ནང་པའི་ཆོས་ཀྱི་འབྱུང་ཁུངས་ཡིན་པ་དང་ཨ་ནི་ནང་ཆོས་དེ་རྒྱ་གར་ནས་བྱུང་པའི་གི་གཞི་རྩ་དེ་བཞག་བྱས་ཨ་ནི་རྒྱ་གར་དང་དེའི་གི་རྒྱལ་ཁབ་དེ་ཚོའི་བར་ལ་འབྲེལ་ལམ་གི་གཙོ་བོའི་རྨང་གཞི་སོར་ཅིག་བཟོ་རྩིས་ཤིག་དོར་བ་ལ་དེ་ཚོ་ཚང་མ་ལ་ཨ་ནི་རྒྱ་ནག་གཞུང་གི་ག་དུས་ནི་ཉེན་ཁ་འདྲ་བོ་ཅིག་ལ་བརྩི་གི་ཡོད་རེད་དེ་གས་གི་རྒྱལ་ཁབ་དེ་ཚོ་རྒྱ་ནག་དང་ཐག་ཉེ་བོ་ཡིན་ཏེ་ཀྱོག་གི་ས་འབྲེལ་གྱི་རྒྱལ་ཁབ་ཆགས་བསྡད་ཀྱི་ཡོད་རེད། བྱས་ཙང་དེ་ཚོ་གི་ནང་ལ་ཨ་ནི་རྒྱ་གར་གྱི་ནང་པའི་གི་ཆོས་དེ་བེད་སྤྱོད་བཏང་ནས་ཨ་ནི་འབྲེལ་ལམ་གཏིང་ཟབ་རུ་བཏང་ཡང་དང་རྒྱ་ཆེ་རུ་བཏང་ཡང་གི་འཆར་གཞི་བྱེད་རྒྱུ་དེ་ཨ་ནི་རྒྱ་ནག་གཞུང་གི་གདོང་ལེན་འདྲ་བོ་བྱས་ནས་ཁ་གཏད་འདྲ་བོ་བྱ་ཡག་གི་འདོད་པ་འདྲ་བོ་བྱེད་ཀྱི་ཡོད་རེད། ད་འདི་འོ་ད་འདི་གསུམ་དེ་ད་ལྟའི་ཆ་ལ་རྒྱ་གར་དང་རྒྱ་ནག་གཉིས་བར་ལ་ནང་ཆོས་ཀྱི་འགྲན་བསྡུར་ཟེར་དགོས་རེད་བ་ད་ནང་ཆོས་ཀྱི་དང་འབྲེལ་བའི་ཐོག་ནས་ཕན་ཚུན་བར་ལ་འགྲན་རྩོད་འདྲ་བོ་དེ་ཡོང་ཡང་དེ་བྱུང་ས་དེ་ད་དེ་གསུམ་ལས་ཡིན་གྱི་རེད་བསམ་གྱི་འདུག། ཡང་ཕྱི་ལོ་ཉིས་སྟོང་ལོར་རྒྱ་ནག་གི་ནང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཚོགས་པའི་རྗེས་རྒྱ་ནག་གི་ནང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཐེངས་འགར་ཚོགས་པ་ལྟར་རྒྱ་གར་གྱི་ནང་དུའང་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཚོགས་པའི་རྗེས་རྒྱ་གར་གྱི་ནང་དུའང་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཚོགས་གནང་ཡོད་ཅིང། རྒྱ་དཀར་ནག་གཉིས་པོ་སོ་སོའི་དམིགས་ཡུལ་དང་མངོན་འདོད་སྒྲུབ་ཐབས་བྱེད་བཞིན་པ་མ་ཟད། རྒྱ་དཀར་ནག་གཉིས་པོའི་བར་ནང་ཆོས་ཐོག་ནས་འགྲན་རྩོད་བྱེད་པའི་ལས་འགུལ་གྱི་ཆ་ཤས་ཤིག་ཡིན་པ། སློབ་དཔོན་བཀྲ་བཟང་ལགས་ཀྱིས་གསུངས་གནང་བྱུང། རྒྱ་ནག་ཁོ་རང་གིས་བོད་རྒྱ་ནག་རྒྱ་རྒྱུད་ནང་བསྟན་དེ་དང་བོད་རྒྱུད་ནང་བསྟན་དེ་གཉིས་བེད་སྤྱོད་བཏང་ནས་རྒྱ་རྒྱུད་ནང་བསྟན་གྱི་ཤུགས་རྐྱེན་གྱི་ཁྱབ་ཚད་དེ་འདྲ་ཡོད་དེ་ཡོད་དེ་ད་ལྟ

ད་དེ་ཚང་མ་རྒྱ་ནག་གི་ཐབས་ཤེས་འདྲ་བོ་ཅིག་རེད་ད་དེ་བྱེད་དུས་ཙམ་པ་ད་དེ་ནང་ལ complex ཚ་བོ་འདྲ་བོ་ཅིག་རེད་བ་རྙོག་འཛིང་ཚ་བོ་ག་ཅི་ཡོད་ཡོད་རེད་ག་རེ་ཟེར་ན་བཙན་བྱོལ་ནང་ཡོད་དེ་ཉོ་ང་ཚོ་རྒྱལ་བ་རིན་པོ་ཆེས་དབུས་བྱས་བཞིན་རྒྱོག་གི་ད་ལྟ་བོད་རྒྱུད་ནང་བསྟན་གི་བླ་སྤྲུལ་ཁག་དང་ད་ལྟ་ནང་བཞིན་དགོན་སྡེ་ཁག་དང་འདི་གི་སྟོབས་ཤུགས་སྤྱོད་རོགས་དེ་ལ་ཁ་གཏད་བྱ་ཡ་ཅིག་ད་ནས་རྒྱ་ནག་ནང་ཁོ་རང་ཚོ་གི་ངོས་འཛིན་བྱས་བཞིན་རྒྱོག་གི་ཨ་ནི་རྒྱ་མི་ཁོ་རང་ཚོ་གི་དོན་མེད་ཡོད་དེ་རྒྱོག་ཁོ་རང་ཚོ་གི་བསམ་བློའི་ནང་ལོགས་ལ་ཉེན་ཁ་ཆུང་བ་ཡིན་དེ་རྒྱོག་གི་ད་ལྟ་བོད་ནང་ཡོད་དེ་རྒྱོག་གི།

གང་སྙེ་མ་ནས་ད་འགྲན་རྩོད་འདྲ་བོ་གཅིག་པ་ཚུགས་དེ་རེད་ལབ། དེ་བཞིན་ཨ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནི་འཛམ་གླིང་ནང་ནང་པ་ཡོངས་ཀྱི་གུས་བཀུར་ཆེ་མཐོང་ཞུ་ཡུལ་གྱི་ནང་པའི་དབུ་ཁྲིད་ཅིག་ཡིན་པ་ལྟར་རྒྱ་དཀར་ནག་གཉིས་ནས་མགོན་པོ་གང་ཉིད་ལ་གཟིགས་ཚུལ་ཇི་ཡོད་དང་མ་འོངས་པར་གོང་ས་མཆོག་གི་སྐུའི་ཡང་སྲིད་ཀྱི་གནད་དོན་ཐད་རྒྱ་དཀར་ནག་གཉིས་པོས་ངོས་འཛིན་ཞུ་ཕྱོགས་གི་ཐད་སློབ་དཔོན་བཀྲ་བཟང་ལགས་ཀྱིས་འགྲེལ་བརྗོད་འདི་ལྟར་གནང་བྱུང།

དེ་ཡིན་དུས་སྐྱབས་མགོན་རིན་པོ་ཆེའི་ཡང་སྲིད་ངོས་འཛིན་བྱེད་པའི་སྐབས་ཀྱི་འགྲོ་སྟངས་དེ་དེ་རེད་མ་འོངས་པ་ལ་ཡིན་ནའི་གཅིག་བྱས་ན་ད་ལྟ་པཎ་ཆེན་རིན་པོ་ཆེ་ཡོད་པ་ནང་བཞིན་བྱས་ནས་སྐྱབས་མགོན་རིན་པོ་ཆེའི་ཡང་སྲིད་དེ་ཡང་ཨ་ནི་རྒྱ་ནག་གི་འདོད་པ་ཡོད་པའི་ཐོག་ནས་ངོས་འཛིན་བྱེད་བཞིན་ཡོད་ཅིག་དང་ཨ་ནི་ཕྱི་ལོག་ནས་ངོས་འཛིན་བྱེད་བཞིན་ཡོད་ཅིག་གཉིས་ཏན་ཏན་ཆགས་ཀྱི་རེད་བསམ་གི་འདུག་ད་ཕྱི་ལོག་ནས་ངོས་འཛིན་བྱེད་བཞིན་ཡོད་ཀྱི་སྐྱབས་མགོན་རིན་པོ་ཆེ་དེའི་ནང་ལ་དེ་ལ་ཨ་ནི་ད་ལྟ་ཨ་རི་དང་ནུབ་ཕྱོགས་རྒྱལ་ཁབ་ད་ལྟ་ཡུ་རོབ་དེ་ཚོ་གིས་ཕལ་ཆེར་རྒྱབ་སྐྱོར་བྱེད་ཀྱི་རེད་ཨ་ནི་ཇཱ་པན་གིས་ཕལ་ཆེར་རྒྱབ་སྐྱོར་བྱེད་ཀྱི་རེད་ཨ་ནི་རྒྱ་གར་གིས་ཕལ་ཆེར་ད། རྒྱབ་སྐྱོར་བྱེད་མདོག་ཁ་པོ་དེ་མིན་རྒྱལ་ཁབ་དེ་གཞན་པ་ག་རེ་སུས་རྒྱབ་སྐྱོར་བྱེད་མིན་ཏག་ཏག་ཞིག་ཚོད་ཐིག་གི་མི་འདུག་ལ། ཨ་ནི་སྐྱབས་མགོན་རིན་པོ་ཆེ་དེ་གནས་སྟངས་དེ་རྒྱ་ནག་གཞུང་གིས་ད་ལྟ་སྐྱབས་མགོན་རིན་པོ་ཆེ་ཁ་བྲལ་བ་རེད་ཟེར་གི་ཡོད་རེད་ད། མང་པོ་བྱེད་ཀྱི་ཡོད་རེད་ཡིན་ནའི་སྐྱབས་མགོན་རིན་པོ་ཆེ་ད་ལྟ་བོད་བརྒྱུད་ནང་བསྟན་གྱི་དབུ་ཁྲིད་མ་རེད་ཟེར་ནས་དེ་ལབ་ཐུབ་ཀྱི་ཡོད་མ་རེད། ད་དེ་ལབ་ཐུབ་ཀྱི་ཡོད་མ་རེད་ཁ་ཆ་ད་དེ་དོན་དངོས་ཀྱི་འདིར་ཆགས་བསྡད་པ་རེད་བྱས་ཙང་ད་ལྟའི་ཆར་སྐྱབས་མགོན་རིན་པོ་ཆེ། གང་ལྟར། ད་འཛམ་བུ་གླིང་གི་ནང་བསྟན་གྱི་དབུ་ཁྲིད་ཀྱི་ངོས་འཛིན་ཐོབ་རྒྱུ་ཡིན་མིན་ཧ་གོ་མ་སོང། དེ་ལས་ཡིན་ན་ཡང། བོད་བརྒྱུད་ནང་བསྟན་གྱི་དབུ་ཁྲིད་ཡིན་པ་དེ་རྒྱ་ནག་གཞུང་གིས་དངོས་སུ་མ་བཤད་ཡང། དོན་དངོས་ཐོག་ནས་ཁས་ལེན་བྱེད་ཀྱི་ཡོད་རེད། ཨ་ནི་རྒྱ་གར་གྱིས་དེ་བཤད་མི་དགོས་ཤིང་ད་གར་གྱིས་ལས་ངོས་འཛིན་བྱེད་ཀྱི་ཡོད་རེད་ད་དེ། བྱས་ཙང་འདི་ལོ་སྤྱི་ཟླ་བཞི་པའི་ནང་རྒྱ་གར་གྱི་རིག་གཞུང་ལྷན་ཁང་གི་མཐུན་འགྱུར་འོག་རྒྱ་གར་གྱི་སྲིད་བློན་སྐུ་ཞབས་ནཱ་རེནྡྲ་མོ་དི་མཆོག་གིས་དབུ་འབྱེད་གནང་བའི་རྒྱལ་སྤྱིའི་གོ་ལའི་ཆེས་མཐོའི་ནང་པའི་ལྷན་ཚོགས་ཐེངས་དང་པོ་ཚུགས་པ་དེར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་འཛམ་གླིང་རྒྱལ་ཁབ་ཁག་འདྲ་མིན་སུམ་ཅུ་ཙམ་ཞིག་ནས་ནང་པའི་ཆེས་མཐོའི་དབུ་ཁྲིད་དང་སྐུ་ཚབ་རྣམ་པ་ལྷན་ཞུགས་གནང་བ་དེར་རྒྱ་ནག་ཚོགས་ཞུགས་གནང་མེད་པ་རེད་དེ་མིན་སློབ་དཔོན་བཀྲ་བཟང་ལགས་ཀྱིས་མུ་མཐུད་གསུངས་ན་རྒྱ་ནག་གི་རིག་གཞུང་དང་མི་རིགས་ཀྱི་ཁྱབ་ཁོངས་ལ་མེད་པའི་རྒྱ་ནག་གི་ནང་པའི་ཁྱབ་ཁོངས། ཉུང་ཤས་ལས་མེད་པའི་ཁོངས་སུ་ཝེ་ཏི་ནམ་དང་ཀོ་རི་ཡ། དེ་བཞིན་ཉི་ཧོང་བཅས་ཡིན་ཅིང། རྒྱ་ནག་གི་ནང་ཆོས་ཀྱི་ཁྱབ་ཚད་དེ་ཧ་ཅང་ཆུང་ཆུང་ཡིན་ཀྱང། རྒྱ་གར་གྱི་ནང་ཆོས་ཁྱབ་ཚད་ནི་རྒྱ་གར་གྱི་མི་རིགས་ཡིན་མིན་ལ་མ་ལྟོས་པར། ནང་ཆོས་ཀྱི་ཁྱབ་ཚད་དེ་ཤུགས་ཆེ་ལ་ཤུགས་རྐྱེན་ཡང་ཤུགས་ཆེ་ཐེབས་བཞིན་པ་དེ་ནི། རྒྱ་ནག་གིས་རྒྱ་གར་གྱི་དམིགས་བསལ་སྟོབས་ཤུགས་ཤིག་ལ་ངོས་འཛིན་བྱེད་བཞིན་ཡོད་པའི་འགྲེལ་བརྗོད་གནང་བྱུང། གོང་ཞུས་གནས་ཚུལ་དེ་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་པད་མ་དངོས་གྲུབ་ཡིན། ཐེངས་འདིའི་ལས་རིམ་དེ་མཇུག་སྡོམ་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། ལྷོ་ཨ་མེ་རི་ཀའི་བརེ་ཟིལ་རྒྱལ་ཁབ་ཀྱི་སའོ་པོ་ལོ་གྲོང་ཁྱེར་དུ་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དོན་ཁང་ངམ་བོད་ཁང་དེ་ས་གནས་གསར་པ་ཞིག་ཏུ་སྤོ་བཤུད་ཀྱི་དབུ་འབྱེད་མཛད་སྒོ་གནང་ཡོད་པའི་གནས་ཚུལ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་བཀོད་པ་གནང་འདུག། དེ་ཡང་ལྷོ་ཨ་མི་རི་ཀའི་ནང་ཡོད་པའི་བོད་མིའི་སྒྲིག་འཛུགས་ཀྱི་དོན་གཅོད་ཁངའམ་བོད་ཁང་དབུ་འབྱེད་རབ་གནས་དེ། ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ། Ratna Vajra Rinpoche མཆོག་གིས་གནང་ཡོད་པ་དང། མཛད་སྒོའི་ཐོག་བོད་ཁང་གི་ཚོགས་མི་རྣམ་པ་ཕེབས་བཞུགས་གནང་ཡོད་པ་རེད་འདུག་ཁ་ཉིན་ས་སྐྱ་ཁྲི་འཛིན་བཞི་བཅུ་ཞེ་གཉིས་པ Ratna Vajra Rinpoche མཆོག་སའོ་པའོ་ལོ་གྲོང་ཁྱེར་དུ་ཕྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ཞབས་སོར་འཁོད་གནང་སྐབས་ལྷོ་ཨ་མེ་རི་ཀའི་སྐུ་ཚབ་དོན་གཅོད་དང་བོད་ཁང་གི་འགན་འཛིན་གཅིག་ལྕོགས་འཇིགས་མེད་ཚེ་རིང་ལགས་དང། གྲོང་ཁྱེར་དེའི་ནང་ཡོད་པའི་ས་སྐྱའི་ཆོས་ཚོགས་ཀྱི་གནས་འཛིན་བླ་མ་རིན་ཆེན་མཁྱེན་རབ་ལགས་དང། ཆོས་ཚོགས་ཀྱི་ཚོགས་མི་རྣམས་ཀྱིས་ཕེབས་བསུ་ཞུས་ཡོད་པ་རེད་འདུག་ཡང། རེས་གཟའ་པ་སངས་ཉིན། ཉི་ཧོང་གི་སྲིད་བློན། Fumio Kishida། མཆོག་ཕིལ་པིན་སི་རྒྱལ་ཁབ་ཏུ་ཉིན་གཉིས་ཀྱི་རིང་རྒྱལ་དོན་འཚམས་གཟིགས་གནང་སྐབས་ཧྥི་ལི་ཕིན་སི་གི་སྲུང་སྐྱོབ་ཐོག་རོགས་རམ་དང་དྲག་པོའི་གནད་དོན་ཐོག་གྲོས་མཐུན་ཁག་ཅིག་སྣོན་འཇོག་གནང་རྒྱུའི་འཆར་གཞི་སྒྲིག་གནང་ཡོད་པ་རེད་འདུག་ད་ཐེངས་ཉི་ཧོང་གི་སྲིད་བློན་ཀི་ཤི་ད་མཆོག་ཧྥི་ལི་ཕིན་སི་གི་རྒྱལ་དོན་འཚམས་གཟིགས་འདིར་ཉེ་བའི་དུས་སྐབས་རྒྱ་ནག་གིས་ལྷོ་རྒྱ་ནག་རྒྱ་མཚོའི་ནང་ཧ་ཅང་གི་དབང་ཤུགས་ཤུགས་ཆེ་བེད་སྤྱོད་གཏོང་བའི་ཐོག་ནས་རྒྱལ་ཁབ་གཉིས་བར་སྲུང་སྐྱོབ་དང་འབྲེལ་བའི་གནད་དོན་དེ་གལ་གནད་ཆེན་པོར་བསྒྱུར་གནང་ཡོད་པ་རེད་འདུག། གནད་དོན་འདིའི་ཐད་ཉི་ཧོང་གི་སྲིད་བློན་ཀི་ཤི་ད་མཆོག་གིས་ཧྥི་ལི་པིན་གྱི་སྲིད་འཛིན Ferdinand Marcos མཆོག་གི་ལྷན་སྲུང་སྐྱོབ་དང་འབྲེལ་བའི་གྲོས་མཐུན་ཞིག་སྣོན་འཇོག་གནང་རྒྱུའི་གསལ་བསྒྲགས་གནང་རྒྱུ་ཡིན་པ་དང། གྲོས་མཐུན་དེའི་འབྲུ་དོན་ནང་ཉི་ཧོང་དང་ཧྥི་ལི་པིན་རྒྱལ་ཁབ་གཉིས་ཀྱི་དྲག་པོའི་དཔུང་དམག་རྣམས་སྦྱོང་བརྡར་གྱི་ཆེད་ཕན་ཚུན་དཔུང་འཇོག་བྱེད་རེས་དང་སྲུང་སྐྱོབ་ཀྱི་ལས་དོན་ཁག་ཅིག་སྤེལ་ནས་མངའ་ཁུལ་ནང་རྒྱལ་ཁབ་གཞན་གྱིས་བཙན་འཛུལ་མི་བྱེད་པའི་ཐོག་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་གནས་ཚུལ་ནང་བཀོད་འདུག། ཡང་རེས་གཟའ་པ་སངས་ཉིན་ཧོང་ཀོང་གི་ཁྲིམས་ཁང་ཞིག་གིས་ཧོང་ཀོང་གི་སློབ་ཕྲུག་ཞིག་གིས་རང་ཉིད་ཉི་ཧོང་ནང་མཐོ་རིམ་སློབ་སྦྱོང་གནང་སྐབས་ཧོང་ཀོང་རང་དབང་རང་བཙན་སྐོར་སྤྱི་ཚོགས་དྲ་རྒྱའི་ནང་བཀོད་སྤེལ་བྱས་པར་ཁོང་ལ་རྒྱལ་ཁབ་ལ་ངོ་རྒོལ་གྱི་སྐུལ་སློང་བྱས་པའི་ནག་ཉེས་ཀྱིས་ཟླ་ངོ་གཉིས་རིང་བཙོན་འཇུག་གི་ཉེས་ཆད་ཕོག་ཡོད་པ་རེད་འདུག་གོང་ཞུས་ཀྱི་ཉེས་ཆད་དེ་ནི་ཧོང་ཀོང་གི་དབྱིན་ཇིའི་མངའ་འོག་དུས་སྐབས་ཀྱི་ཁྲིམས་ལུགས་འོག་ཉི་ཧོང་ནང་དྲ་རྒྱའི་ཐོག་སྨྲ་བརྗོད་རང་དབང་བེད་སྤྱོད་བྱས་པར་ཉེས་ཆད་ཕོག་པ་ཆེས་ཐོག་མ་དེ་ཆགས་ཡོད་པ་རེད། དགུང་གྲངས་ཉི་ཤུ་རྩ་གསུམ་ལ་སླེབས་པའི་བུད་མེད་མི་ཀཱ་ཡུའོན་ཡིས། ཁོང་རང་ཉིད་ཉི་ཧོང་གི་མཐོ་སློབ་ཞིག་ནང་ཉིས་སྟོང་བཅོ་བརྒྱད་ཟླ་བ་དགུ་པ་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་གསུམ་པ་བར་སློབ་གནང་སྐབས་སྤྱི་ཚོགས་དྲ་རྒྱ Facebook དང Instagram། གཉིས་ཀྱི་ནང་ཧོང་ཀོང་རང་དབང་རང་བཙན་ཡིན་པའི་བརྗོད་བྱ་བཀོད་པར། ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་པའི་ཟླ་མཇུག་ནང་ནག་ཉེས་ངོས་ལེན་གནང་ཡོད་པ་རེད་འདུག་ཧོང་ཀོང་གི་ཁྲིམས་ཁང་ཞིག་གི་ཁྲིམས་དཔོན Victor So ཡིས་ཁོ་མོར་ནག་ཉེས་ཀྱི་ཁྲིམས་ཐག་བཅད་སྐབས་ཉེས་མེད་རྣམས་ལ་དེ་ལྟར་གྱི་སྐུལ་སློང་མི་བྱེད་པའི་ཆེད་ཁྲིམས་ཆད་དེ་ལྟར་གཏང་དགོས་གྱུར་པའི་སྐོར་བརྗོད་ཡོད་པ་རེད་འདུག། ཉེས་ཆད་ཕོག་པར་བུད་མེད་མི་ཀ་ཡོན་ཡིས་རང་ཉིད་ཉི་ཧོང་ནང་ཡོད་སྐབས་སྤྱི་ཚོགས་དྲ་རྒྱའི་ཐོག་ངོས་རང་ཧོང་ཀོང་ནང་གནས་སྡོད་བྱེད་མཁན་ཞིག་ཡིན། ངོས་རང་ཧོང་ཀོང་རང་དབང་རང་བཙན་རྩོད་ཀྱི་ཡོད་ཅེས་དང། ཧོང་ཀོང་གི་རང་དབང་རང་བཙན་ནི་ལམ་བུ་གཅིག་ཤོས་དེ་ཡིན་པ་རེད་ཅེས་བཀོད་ཡོད་པ་རེད་འདུག། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན། དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུ་ཡོད།